ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་ཟླ་བ་བོད་ནང་གི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་གཙོ་སྐྱོང་ཞུ་མཁན་ང་པདྨ་བདེ་ཆེན་དང། ང་ཀུན་བཟང་སྒྲོལ་མ་ཡིན། ཐེངས་འདིའི་ལས་རིམ་འདིའི་ནང། འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོར་དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག་བྱུང་སྟེ། ལོ་རྒྱུས་ཐོག་ལྷ་རམས་པ་གྲངས་མང་ཤོས་སུ་གྱུར་ཡོད་པའི་སྐོར་དང། བོད་ནང་སྡེ་དགེ་ཡུལ་མི་ཚོའི་དཀའ་སྡུག་དང་དབོན་དགོན་པའི་རིག་དངོས་སོགས་ཀྱི་ཐོག་ལ་གནས་ཚུལ་འཕར་མ་ཞུ་རྒྱུ་ཡོད།
ཁ་སང་ཨ་མི་རི་ཀའི་མངའ་སྡེ South Carolina ནང་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུའི་ནང Trump ལགས་སླར་ཡང་རྒྱལ་ཁ་ཐོབ་པའི་སྐོར། ཧ་མ་སི་དང་ཨི་སི་རལ་བར་དམག་འཁྲུག་བརྒྱབ་ནས་ཟླ་བ་ལྔ་འགྲོ་བའི་སྐབས་དེར་ད་ཆ་གྷ་ཛ་ཡི་ནང་ལ་མེ་འཕེན་མཚམས་འཇོག་ཡོང་རྒྱུའི་རེ་བ་ཆེ་རུ་སོང་ཡོད་པ་སོགས་གནས་ཚུལ་མང་པོ་ཞིག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡོད་པས་རྣམ་པ་ཚོས་མུ་མཐུད་གསན་རོགས་གནང། ཐོག་མ་དེར་འཛམ་གླིང་གི་གསར་འགྱུར་ཞུ་རྒྱུ་ནང་ལ། བོད་རང་བཙན་ཆེད་སློབ་ཕྲུག་གི་བོད་དོན་རྒྱབ་སྐྱོར་ཚོགས་པས་ཁེ་ས་ཕྱི་ཚེས་ཉི་ཤུ་རྩ་ལྔ་ས་གནས་ཀྱི་གཟའ་ཉི་མའི་ཉིན་རོལ་དབྱངས་བཏང་བ་དང་སྙན་ངག་སྒྲོག་སྦྱང་བྱས་ཏེ། ད་ནས་ལོ་གཉིས་ཀྱི་སྔོན་ལ་བོད་ཀྱི་ནང་ལ་སྐུ་ལུས་མེ་བསྲེགས་གཏོང་མཁན་བོད་ཀྱི་ན་གཞོན་གཞས་པ་གྲགས་ཅན་ཚེ་དབང་ནོར་བུ་ལགས་དམ་པ་དེའི་ཆེད་དུ་མྱ་ངན་དྲན་གསོ་དང་ཆེ་བསྟོད་ཞུས་ཡོད་པ་རེད། དེ་ཡང་སློབ་ཕྲུག་ཚོགས་པའི་གསལ་བསྒྲགས་ཀྱི་ནང་དོན་དུ་ཁོང་ཚོའི་འདུ་འཛོམས་དེ་བཞིན་ཁེ་ས་ཕྱི་དྲོའི་ཆུ་ཚོད་ལྔ་པ་ནས་བདུན་པ་བར་ཚོགས་ཡོད་པ་དང་འདུ་འཛོམས་དེའི་བྱེད་སྒོ་ཁག་ཚོགས་པ་དེས་ངོ་དེབ་བརྒྱུད་དེ་ཐད་གཏོང་བྱས་པ་གསལ་འདུག། ཡང་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུའི་ནང་ཕམ་ཉེས་བྱུང་བ་སྤྱི་མཐུན་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི། སྲིད་འཛིན་ཟུར་པ Donald Trump ལ་ཆབ་སྲིད་ཚོགས་པ་དེའི་འོས་མིའི་འགྲན་རྩོད་ནང་ཐེངས་གསུམ་པ་རྒྱལ་ཁ་ཐོབ་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་ཁ་ཉིན་རེས་གཟའ་སྤེན་པའི་དགོང་དྲོ་ལྷོ་ཁ་རོ་ལི་ནའི་ནང་སྤྱི་མཐུན་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི Trump དང་དེ་སྔ་སྐབས་ཤིག་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨ་མི་རི་ཀའི་སྐུ་ཚབ་གནང་མྱོང་མཁན་ལྕམ Nikki Haley གཉིས་བར་སྔོན་འགྲོའི་འོས་བསྡུའི་འགྲན་རྩོད་གནང་བའི་སྐབས Trump ལ་འོས་ཤོག་བརྒྱ་ཆ་དྲུག་ཅུ་ཐོབ་སོན་བྱུང་ཡོད་པ་དང། དེ་བཞིན། ལྕམ་ནི་ཀི་ཧེ་ལེ་ལ་འོས་ཤོག་བརྒྱ་ཆ་བཞི་བཅུ་ཙམ་ཐོབ་ཡོད་འདུག་སྲིད་འཛིན་ཟུར་པ Trump ལ་ད་བར་བྱས་པའི་སྤྱི་མཐུན་ཚོགས་ཁོངས་ཀྱི་སྔོན་འགྲོའི་འོས་བསྡུའི་འགྲན་རྩོད་ཕལ་ཆེ་བའི་ནང། ལས་སླ་པོའི་ཐོག་ནས་རྒྱལ་ཁ་ཐོབ་ཡོད་ཅིང་ཁོང་ལ་འགྲན་རྩོད་གནང་མཁན་གཅིག་རང་གཅིག་ཡོད་པ་སྟེ་ལྕམ་ནི་ཀི་ཧེ་ལེ་ཡིས་ལྷོ་ཁེ་རོ་ལི་ནའི་ནང་རང་ལ་ཕམ་ཉེས་བྱུང་བར་མ་ལྟོས་པར་ད་དུང་མུ་མཐུད་ནས Trump གི་ལྷན་དུ་འགྲན་རྩོད་གནང་འཆར་ཡོད་ཅེས་གསུངས་འདུག།

གཟའ་འཁོར་གཅིག་གི་རིང་ལ་མེ་འཕེན་མཚམས་འཇོག་གི་འཆར་གཞི་གསར་པ་ཞིག་གི་ཐོག་ལ་གྲོས་འདྲི་བྱེད་པ་ལ་མ་ལྟོས་པར་བྱུང་བ་ཞིག་ཡིན་པ་རེད། ཡང་ཨིསི་རཱཨེལ་གྱི་འགོ་ཁྲིད་ཀྱིས་ཁོང་གི་དམག་དོན་བློན་ཆེན་རྣམས་གཟའ་འཁོར་འདིའི་ནང་ལ་བསྡུ་སྐོང་བྱས་ཏེ་རཱ་ཧྥ་ས་གནས་ཐོག་གི་དྲག་པོའི་ལས་འགུལ་གྱི་འཆར་གཞི་དེའི་ཐོག་ལ་ཆོག་མཆན་ཐོབ་པ་གནང་གི་ཡིན་ཞེས་གསུངས་འདུག། ཨུ་རུ་སུ་དང་ཡུག་རེན་གཉིས་བར་དམག་འཁྲུག་བརྒྱབ་སྟེ་ད་ཆ་ལོ་གཉིས་ལ་ཁ་གཏད་ཀྱི་ཡོད་པ་དེ་མཇུག་སྒྲིལ་བྱ་ཐབས་སུ། Swiss ཡིས་གོང་ཞུས་ཡུལ་གྲུ་གཉིས་ཀྱི་དམག་འཐབ་མཚམས་འཇོག་ཡོང་ཐབས་སུ་ཞི་བདེའི་ལྷན་ཚོགས་ཤིག་བསྐོང་ཚོགས་གནང་རྒྱུའི་འཆར་གཞི་ལ་ཡུག་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཡིས་རེ་བ་ཆེན་པོ་གནང་གི་ཡོད་ཅེས་རེས་གཟའ་ཉི་མའི་ཉིན་གསུངས་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་ཡུག་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཡིས། ཡུལ་དེའི་རྒྱལ་ས Kyiv ནང་གསར་འགོད་ལྷན་ཚོགས་ཤིག་གི་སར་གསར་འགོད་པ་ཚོར་ཞི་བདེ་ལྷན་ཚོགས་དེ་བཞིན་འདི་ལོའི་དཔྱིད་ཀའི་དུས་སུ་བྱ་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་གསུངས་པ་དང་ཆབས་ཅིག་ཕྱི་འབྲེལ་གྱི་ཐོག་ནས་ཞི་བདེ་ལྷན་ཚོགས་སྣེ་ཁྲིད་གནང་བ་དེ་ང་ཚོས་བོར་བརླག་ཏུ་ནམ་ཡང་གཏོང་རྒྱུ་མེད་པའི་འགྲེལ་བརྗོད་གནང་འདུག་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ལས་བྱེད་སྤྱི་ཁྱབ་འགན་འཛིན་གྱིས་ཡུཀ་རེན་དང་ཡུཀ་རེན་གྱི་ཕྱི་འབྲེལ་མཐུན་ཚོགས་ཀྱིས། ཨུ་རུ་སུ་དང་ཡུག་རེན་དབར་གྱི་དམག་འཁྲུག་མཚམས་འཇོག་ཡོང་སླད་ཨུ་རུ་སུ་གོང་ཞུས་ཞི་བདེ་ལྷན་ཚོགས་ནང་མགྲོན་འབོད་བྱེད་འཆར་ཡོད་པའི་འགྲེལ་བརྗོད་གནང་འདུག། པོ་ལན་ཡུལ་གྱི་ཞིང་པ་ཚོས་ཁེ་ས་གཟའ་ཉི་མའི་ཉིན་ཇར་མ་ནི་ལ་བསྐྱོད་སའི་གཞུང་ལམ་ཞིག་བཀག་སྡོམ་བྱས་ཏེ་ངོ་རྒོལ་བྱས་འདུག་པ་དེ་ནི་ཡོ་རོབ་ཁྱོན་ཡོངས་ཀྱི་ནང་ལ་ཞིང་པ་ཚོས་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚོང་ལས་ཐོག་གི་སྒྲིག་ཁྲིམས་དང་དཔྱ་ཁྲལ་གསར་པ་ཁག་ཅིག་ལ་ངོ་རྒོལ་བྱས་པའི་དོན་རྐྱེན་གསར་ཤོས་དེ་ཆགས་ཡོད་པ་རེད། ཡོ་རོབ་མཉམ་འབྲེལ་གྱི་སྒྲིག་འཛུགས་དེ་ཚོའི་གྲས་སུ་ཁོར་ཡུག་དང་འབྲེལ་བའི་སྒྲིག་ཁྲིམས་དམ་དུ་སོང་བ་དང་དེ་བཞིན་ཡོ་རོབ་མཉམ་འབྲེལ་ཁོངས་ཀྱི་ཕྱི་ལོགས་རྒྱལ་ཁབ་ཁག་ནས་དངོས་ཟོག་ནང་འདྲེན་དང་དཔལ་འབྱོར་གྱི་ཡོང་སྒོ་ཞན་པའི་སྡེ་ཚན་ཁག་དང་བཅས་པར་འགྲན་རྩོད་ཆེ་བའི་གནས་སྟངས་བཅས་པར་ངོ་རྒོལ་བྱེད་ཀྱི་ཡོད་པ་རེད། ད་རེས་ཀྱི་ངོ་རྒོལ་དེ་བཞིན་ཐོག་མར་བྱས་ན་ཉིན་གྲངས་ཉི་ཤུ་རྩ་ལྔའི་རིང་བྱ་རྒྱུ་བྱས་ཡོད་ན་ཡང་ས་གནས་ཀྱི་ངོ་ཚབ་ཁག་དང་མཉམ་དུ་ཞི་འགྲིག་གྲོས་མོལ་བྱས་པའི་ཐོག་ནས་ཉིན་གྲངས་གཅིག་གི་གཞུང་ལམ་བཀག་སྡོམ་གྱི་ངོ་རྒོལ་ཞིག་ཏུ་གྱུར་འདུག། ཡང་བེ་ལ་རུས་ཕྱོགས་འགལ་ཚོགས་པ་ཚོས་ཡུལ་དེའི་འོས་བསྡུའི་ནང་མཉམ་ཞུགས་བྱ་རྒྱུ་མེད་པའི་འབོད་སྐུལ་བྱས་པར་མ་ལྟོས་པར་ཁ་ས་རེས་གཟའ་ཉི་མའི་ཉིན་ཡུལ་དེའི་ནང་དམ་དྲག་ཆེན་པོའི་ཐོག་ནས་གྲོས་ཚོགས་དང་ས་གནས་ཀྱི་འོས་བསྡུ་ཁག་བྱས་ཡོད་པའི་གནས་ཚུལ་ཐོན་འདུག་ལོ་ངོ་སུམ་ཅུ་མིན་ཙམ་ཞིག་གི་རིང་ཆེས་གདུག་རྩུབ་ཅན་གྱི་སྲིད་གཞུང་སྐྱོང་མཁན་བེ་ལ་རུས་ཡི་སྲིད་འཛིན Alexander Lukashenko། ཡིས་ནུབ་ཕྱོགས་པ་ཚོས་ཡུལ་དེའི་ནང་གི་འོས་བསྡུའི་གནད་དོན་དེ་བེད་སྤྱོད་བྱས་ཏེ་བེ་ལ་རུས་གཞུང་ལ་གནོད་སྐྱོན་གཏོང་ཐབས་དང་དེ་བཞིན་མི་འབོར་ས་ཡ་དགུ་དང་འབུམ་ལྔ་ཙམ་བྱས་པའི་བེ་ལ་རུས་ནང་བརྟན་བརླིང་མེད་པ་བཟོ་ཐབས་བྱེད་ཀྱི་ཡོད་པའི་སྐྱོན་བརྗོད་དྲག་པོ་བྱས་འདུག།

ཡུལ་མི་ཁག་ཅིག་གི་ཐོག་ལ་འཇབ་རྒོལ་བྱས་ནས་སེར་སྐྱ་ཕོ་མོ་ཆིག་སྟོང་ལྷག་ཙམ་ཞིག་སྡེབ་གཅིག་ལ་འཛིན་བཟུང་བྱས་ཡོད་པའི་ཛ་དྲག་གི་གནས་ཚུལ་སྐོར་ལ་ཕུན་ཚོགས་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཉེ་ལམ་ཛ་དྲག་གི་གནས་ཚུལ་ཐོན་གསལ་དུ་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་གི་ལས་གཞི་ལ་ཁ་གཡར་ནས་སྡེ་དགེའི་ཡུལ་མི་ཚོ་ལ་གནས་སྤོ་བྱེད་དུ་བཅུག་པའི་བཙན་བཀའ་བཏང་ནས་ཡུལ་མི་ཚོ་ཡི་རེ་ཞུ་ལ་ཁ་ཡ་བྱས་མེད་པར་མ་ཟད་ཡུལ་མི་ཁག་ཅིག་གི་ཐོག་ལ་དྲག་གནོན་དང་སྐྱེས་ཕོ་མོ་གཅིག་སྟོང་ལྷག་ཙམ

འབྲི་ཆུ་ཡི་འགྲམ་ངོགས་སུ་ཆགས་ཡོད་པ་རེད། དགོན་པ་དེ་ནི་བོད་ཀྱི་གྲུབ་མཐའ་ཆེན་པོ་དཔལ་ལྡན་ས་སྐྱ་པའི་གྲུབ་མཐའ་ཡི་ཁོངས་སུ་གཏོགས་ཡོད་པ་དང་རྒྱ་མི་ཡིས་ཆ་བགོས་བྱས་པའི་དཀར་མཛེས་ཁུལ་བོད་རིག་པ་ཞིབ་འཇུག་ཁང་ཞེས་པ་དེས་རྩོམ་སྒྲིག་བྱས་པའི། དཀར་མཛེས་བོད་རིགས་རང་སྐྱོང་ཁུལ་བོད་བརྒྱུད་ནང་བསྟན་གྱི་དགོན་པའི་ལོ་རྒྱུས་ཞེས་པའི་དཔེ་དེབ་ནང་ལ་བཀོད་པ་ལྟར་ན་སྔ་རབས་དབོན་སྟོད་དགོན་པ་ནི་བོན་པོ་ཡི་དགོན་པ་ཞིག་ཡིན་པ་དང་རྗེས་སུ་རྙིང་མའི་གྲུབ་མཐའ་རུ་གྱུར་ནས་མཚན་ལ་ལྷ་ཁང་མདའ་ནུབ་མ་ཞེས་གསོལ་མྱོང་ཡོད་པ་དང། སྤྱི་ལོ་གཅིག་སྟོང་ཉིས་བརྒྱ་བདུན་ཅུ་དོན་དྲུག་ལོ་ལ་འགྲོ་མགོན་ཆོས་རྒྱལ་འཕགས་པ་རྒྱ་ནག་ནས་ཕྱིར་ས་སྐྱ་རུ་ཆིབས་བསྒྱུར་གནང་དུས་ས་སྐྱའི་གྲུབ་མཐའ་ལ་བསྒྱུར་ཡོད་པ་མ་ཟད། སྡེ་དགེ་རྒྱལ་པོ་བླ་ཆེན་བྱམས་པ་ཕུན་ཚོགས་ཀྱི་རྒྱབ་སྐྱོར་འོག་ཏུ་དགོན་པའི་འདུ་ཁང་སོགས་རྟེན་དང་བརྟེན་པ་དང་བཅས་པ་གསར་སྐྲུན་གནང་ཞིང་རིག་གནས་གསར་བརྗེ་ཆེན་པོ་ཡི་སྐབས་སུ་ཕལ་ཆེར་ཉམས་ཆག་ཆེན་པོ་མ་ཐེབས་པར་ལྷག་ལུས་བྱུང་ཡོད་པ་ཞིག་ཡིན་པ་རེད། སྐབས་དེའི་གངས་ལྗོངས་ཉི་གཞོན་དྲ་བ་ཞེས་པའི་གསར་འགོད་པ་ས་གནས་དེ་ལ་བསྐྱོད་སྐབས་དབོན་སྟོད་དགོན་དུ་འདུ་ཁང་དང་ལྷ་ཁང་སྲུང་མ་ཁང་སོགས་ལྷ་ཁང་རྙིང་པ་འགའ་ཡོད་པ་མཇལ་ཡོད་པ་དང། དགོན་པའི་ནང་དུ་རིན་ཐང་བྲལ་བའི་ལྡེབས་རིས་རྙིང་པ་གང་མང་བཞུགས་ཡོད་པ་རྣམས་ཀྱང་མཇལ་ཡོད་ཅིང། དབོན་སྟོད་དགོན་པའི་མཁན་པོ་མཁྱེན་རབ་དབང་ཕྱུག་གིས་གསར་འགོད་པ་རྣམས་ལ་དགོན་པ་དེ་ཡི་ལྷ་ཁང་རྙིང་ཤོས་ཡིན་པའི་གནའ་རབས་ཀྱི་དཔལ་ལྡན་ལྷ་མོ་ཡི་ལྷ་ཁང་དུ་ཁྲིད་ཡོད་པ་དང། ལྷ་ཁང་དེ་ཡི་ནང་ལ་སངས་རྒྱས་ཤཱཀྱ་ཐུབ་པ་དང་མགོན་པོ་འོད་དཔག་མེད་རྒྱལ་བ་རིགས་ལྔ་དང་རྡོ་རྗེ་འཆང་སྒྲོལ་ལྗང་གནས་བརྟན་བཅུ་དྲུག།

དེའི་ནང་ནས་དགེ་རྒན་ཆེན་མོ་དཀོན་མཆོག་བསྟན་འཛིན་ལགས་ཀྱིས་ལྷ་སྐུ་ཡི་ཆ་ཚད་དང་ཚོན་མདངས་ཀྱི་སྤུས་ཀ། རི་མོ་ཡི་འབྲི་ཐབས་སོགས་ལས་ལྡེབས་རིས་འདི་ཕལ་ཆེར་དུས་རབས་བཅུ་བཞི་པ་ནས་བཅོ་ལྔ་པའི་བར་ལ་བཞེངས་པ་འདྲ་འདུག་ཅེས་གསུངས་ཡོད་པ་དང། ཆེད་མཁས་པ་མང་ཤོས་ཁོང་གི་གསུང་ལ་འཐད་པ་བྱུང་ཞིང་རི་མོ་བ་ཡོན་ཏན་ཚེ་རིང་ལགས་དང་དབང་ཆེན་ལགས་སོགས་ཡུལ་དངོས་སུ་ཞིབ་དཔྱད་གནང་བ་བརྒྱུད་ནས། ལྡེབས་རིས་དེ་ནི་ད་ལྟའི་བར་ལ་ས་གནས་དེ་ག་ནས་རྙེད་པའི་ཆེས་རིན་ཐང་ཆེ་བའི་བོད་བརྒྱུད་ནང་བསྟན་གྱི་ལྡེབས་རིས་ཤིག་ཡིན་པ་དང། དེ་ནི་བོད་ཀྱི་རི་མོ་སྒྱུ་རྩལ་ལ་ཞིབ་འཇུག་བྱེད་པའི་ཐད་ལ་དཔྱད་གཞི་ཡི་རིན་ཐང་གལ་ཆེན་ལྡན་འདུག་པའི་སྐོར་གསུངས་ཡོད་པ་རེད། ད་ལན་རྒྱ་ནག་གཞུང་གིས་ཆ་བགོས་བྱས་ཡོད་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཞེས་པའི་ཁོངས་གཏོགས་སྡེ་དགེ་ཡི་དབོན་སྟོད་དགོན་པ་དང་ཡེ་ན་དགོན་པའི་དགེ་འདུན་པ་ཚོ་དང་དེ་ཡི་ཉེ་འཁོར་གྱི་མང་ཚོགས་རྣམས་ཀྱིས་དེ་སྔར་རྒྱ་ནག་གཞུང་གིས་ཆུ་གློག་ས་ཚིགས་གསར་རྒྱག་གི་ལས་གཞི་ལ་ངོ་རྒོལ་བྱས་ཡོད་པའི་རྒྱུ་མཚན་གྱིས། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཀྱི་སྔ་དྲོ་ལ། ས་གནས་ཉེན་རྟོག་པས་སི་པན་ཁུ་བ་དང་གློག་གི་མེ་མདའ་བེད་སྤྱོད་བཏང་ནས་དགེ་འདུན་པ་དང་མང་ཚོགས་ཕལ་ཆེ་བ་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་དང་དེའི་ནང་ནས་དགེ་འདུན་པ་ཁག་ཅིག་དང་མི་མང་པོ་ཞིག་ལ་ཉེན་རྟོག་པས་གདུག་རྩུབ་ཆེ་བའི་གཅར་རྡུང་འོག་ཏུ་རྨས་སྐྱོན་ཕོག་ཡོད་པ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད། བོད་ནང་ནས་འདི་གའི་ཨ་རི་རླུང་འཕྲིན་ཁང་ལ་གནས་ཚུལ་འབྱོར་བ་ནང་གསལ་བ་ལྟར་ན་བོད་ནང་ཚེས་ཉི་ཤུ་གཅིག་གི་དགོང་དྲོ་ལ་ས་གནས་ཀྱི་རྒྱ་མིའི་ལས་བྱེད་པས་དབོན་སྟོད་དགོན་པའི་དོ་དམ་མི་སྣ་དང་གྲོང་ཚོ་ཁག་གི་འཐུས་མི་ཚོ་ལ་གྲོས་བསྡུར་བྱེད་རྒྱུ་ཡོད་ཅེས་སྐད་བཏང་ཡོད་པ་ལྟར། ཁོ་ཚོ་གྲོས་བསྡུར་བྱེད་ཡུལ་དུ་སླེབས་རྗེས་གློ་བུར་དུ་འཛིན་བཟུང་བྱས་ཏེ་ཁོ་ཚོ་ཡི་གནས་སྟངས་ཅི་ཡང་གོ་རྒྱུ་མེད་པ་ཆགས་ཡོད་པ་རེད། དེའི་རྗེས་ལ་ས་གནས་དེ་ཡི་དྲ་རྒྱའི་བརྒྱུད་ལམ་དང་ཁ་པར་གྱི་བརྡ་རྟགས་ཡོད་ཚད་བཀག་སྟེ་མི་མང་གི་ཁ་པར་ཡོད་ཚད་གཞུང་བཞེས་བཏང་ནས་དྲ་ལམ་ཐོག་དེའི་སྐོར་གྱི་གནས་ཚུལ་ཕྱི་སྤེལ་བྱེད་མི་ཆོག་པའི་བཙན་བཀའ་བཏང་ཡོད་པ་རེད།

ས་གནས་གཞན་དུ་གནས་སྤོ་བྱ་དགོས་པའི་བཙན་བཀའ་གཏོང་གི་ཡོད་པའི་ཁོངས་ལས་སྐམ་ཐོག་ཆུ་གློག་ས་ཚིགས་ཞེས་པ་ཆུ་གློག་འཛུགས་སྐྲུན་བྱེད་བཞིན་པ་དེའི་མཐའ་སྐོར་ནས་གནས་སྤོ་བྱེད་བཞིན་ཡོད་པའི་བཙན་བཀའ་བཏང་ཡོད་པའི་དགོན་པ་དྲུག་ཡོད་པ་དེ་དག་ནི་སྡེ་དགེ་ཡི་ཁོངས་སུ་ཡོད་པའི་ཡེ་ན་དགོན་པ་དང་དབོན་སྟོད་དགོན་པ་མཁར་མདོ་དགོན་པ་རབ་བརྟན་དགོན་པ་དགོན་གསར་དགོན་པ་དེ་བཞིན་འཇོ་མདའ་ཡི་ཁོངས་ཀྱི་བཀྲ་ཤིས་དགོན་པ་བཅས་ཡིན་པ་རེད། ཉེ་བའི་ལོ་ཤས་ཀྱི་རིང་ལ་རྒྱ་ནག་གིས་འབྲི་ཆུ་ཡི་རྒྱུད་དུ་ཆུ་མཛོད་གསར་རྒྱག་གི་ལས་གཞི་སྤེལ་འགོ་ཚུགས་པ་ནས་བཟུང་ཁུལ་དེ་ལ་ཁེལ་ས་ཡི་ས་གནས་མང་པོ་ཞིག་ལ་རི་ཉིལ་བ་དང་གཙང་ཆུ་ཡི་ཆུ་འགོ་བཅད་ནས་རང་བྱུང་གི་གནོད་སྐྱོན་ཅི་རིགས་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། སྡེ་དགེ་ཡི་དབོན་སྟོད་གྲོང་ཚོ་དེ་བཞིན་འབྲི་ཆུ་ཡི་བཞུར་རྒྱུན་དུ་ཆུ་རགས་གསར་རྒྱག་དང་ཁུལ་དེའི་དགོན་སྡེ་དྲུག་དང་འབྲི་ཆུ་ཤར་ནུབ་ཀྱི་གྲོང་ཚོ་ཉི་ཤུ་རྩ་ལྔ་ཡས་མས་ཤིག་གནས་སྤོ་བྱེད་དགོས་པའི་ལས་གཞི་ལ་མོས་མཐུན་མེད་པར་བརྟེན། ས་གནས་བོད་པ་མང་དག་ཅིག་ཟླ་བ་འདིའི་ཚེས་བཅུ་བཞིའི་ཉིན་སྡེ་དགེ་རྫོང་མི་དམངས་ཚོགས་ཁང་གི་སྒོ་འགྲམ་དུ་འདུ་འཛོམས་ཀྱིས་རྒྱ་གཞུང་གི་ལས་གཞི་དེ་མཚམས་འཇོག་བྱ་དགོས་པའི་ངོ་རྒོལ་ལས་འགུལ་སྤེལ་ཡོད་པ་དང། དེ་ནས་ཚེས་ཉི་ཤུ་གཉིས་ཉིན་ལ་སླར་ཡང་སྡེ་དགེ་རྫོང་ཁོངས་ཀྱི་དབོན་སྟོད་གྲོང་ཚོ་ཡེ་ན་དགོན་དུ་ས་གནས་ལས་བྱེད་པ་ཡོང་སྟེ་དགོན་པའི་ལས་སྣེ་དང་མི་མང་ལ་བཙན་བཀའ་གཏོང་སྐབས་ཡེ་ན་དགོན་གྱི་ལས་སྣེ་དང་ས་གནས་མི་མང་རྒན་གཞོན་མང་པོས་རྒྱ་མིའི་ལས་བྱེད་པ་ཡི་མདུན་དུ་པུས་མོ་ས་ལ་བཙུགས་ཏེ་ངུ་འབོད་བྱས་ཡོད་པའི་བརྙན་ཞིག་ཐོན་ཡོད་པ་སྤྱི་ཚོགས་དྲ་ལམ་ཁག་ཏུ་དཔྱད་བརྗོད་སྣ་ཚོགས་བྱུང་དང་འབྱུང་བཞིན་པ་རེད། བོད་ནང་གི་ཛ་དྲག་གནས་སྟངས་དེ་ལ་གདུང་སེམས་མཉམ་སྐྱེད་དང་རྒྱ་ནག་གཞུང་གིས་དེ་ལྟ་བུ་ཛ་དྲག་གི་བྱེད་བབ་མཚམས་འཇོག་བྱེད་དགོས་པར་མ་ཟད་རྒྱལ་སྤྱི་ཡི་སྤྱི་ཚོགས་ནས་ཀྱང་རྒྱ་ནག་གཞུང་ལ་བོད་ནང་གི་གྲོང་ཚོ་གནས་སྤོ་བྱེད་བཅུག་པའི་ལས་འགུལ་མཚམས་འཇོག་ཡོང་རྒྱུའི་རེ་སྐུལ་ཆེད་དུ་འདི་ཚེས་ཉི་ཤུ་གཉིས་ཀྱི་ཉིན་གྱི་ཕྱི་དྲོ་ལ། བཞུགས་སྒར་དུ་ཡོད་པའི་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་བཞི་སྟེ། བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་བུད་མེད་ལྷན་ཚོགས་བོད་རྒྱལ་ཡོངས་མང་གཙོ་ཚོགས་པ་ས་གནས་གཞོན་ནུ་དང་བུད་མེད་ཚོགས་པ་བཅས་གཙོས་པའི་བོད་པ་བརྒྱ་ལྷག་ཙམ་བཞུགས་སྒར་དུ་སྐད་འབོད་དང་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྡེ་དགེ་ཡུལ་མི་ཚོའི་ཞི་བའི་ངོ་རྒོལ་དང་རྒྱ་ནག་གིས་དྲག་གནོན་བྱེད་བཞིན་པ་དེ་ཚང་མས་མིག་མཐོང་ལག་ཟིན་ཡོད་པ་དང། རྒྱ་ནག་དམར་པོ་གཞུང་གིས་བོད་པ་ཚོ་ཡི་ཁེ་དབང་ལ་སྣང་མེད་བཏང་བའི་བྱེད་སྟངས་དེ་ལ་རྩ་བ་ཉིད་ནས་དང་ལེན་བྱེད་ཐབས་བྲལ་བ་དང། རྒྱ་ནག་གཞུང་གིས་སོ་སོ་ཡི་འདུ་ཤེས་འཛིན་སྟངས་ཀྱི་དགོས་མཁོ་དེ་བཞིན་འགྲོ་བ་མིའི་ཐོབ་ཐང་གི་སྒང་ལ་བཞག་ཡོད་པ་དེ་གསལ་པོ་མཚོན་ཡོད།

ཚོགས་འདུ་ཡི་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། བོད་མིའི་གྲོས་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་རྣམ་གཉིས་ཐེ་བའི་འབྲེལ་ཡོད་ཀྱི་གནད་ཡོད་མི་སྣ་ཚོས་བོད་རྒྱ་དཀའ་རྙོག་སེལ་ཐབས་དང་དེ་བཞིན་བོད་ཀྱི་རང་དབང་འཐབ་རྩོད་དང་བོད་ནང་ད་ལྟ་ཡི་ཛ་དྲག་གི་དཀའ་ངལ་སེལ་ཐབས་སོགས་ཀྱི་ཐད་ནས་བཀའ་གྲོས་གནང་ཡོད་པ་རེད། དེ་ཡང་ཨ་རིའི་དམིགས་བསལ་བོད་དོན་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡ་མཆོག་གིས་བོད་ནང་དུ་བོད་མི་ཚོས་ཞི་བའི་ངོ་རྒོལ་དང་ཞུ་གཏུག་བྱས་སྐབས་བོད་མི་ཚོ་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པའི་གནས་ཚུལ་ཐད་ལ་བློ་འཚབ་ཆེན་པོ་ཡོད་པའི་རྩོམ་ཐུང་ཞིག་སྒེར་གྱི X དྲ་ཚིགས་སུ་སྤེལ་གནང་ཡོད་པ་ལས། ཆུ་གློག་ས་ཚིགས་གསར་རྒྱག་ལ་བོད་པའི་གྲོང་ཚོ་དང་དགོན་པ་གནས་སྤོས་ཀྱི་བཙན་བཀའ་ལ་བོད་མི་ཚོས་ཞི་བའི་ངོ་རྒོལ་བྱས་སྐབས། རྒྱ་ནག་གིས་བོད་མི་སྡེབ་གཅིག་ཏུ་འཛིན་བཟུང་བྱས་ཡོད་པར་བློ་འཚབ་ཆེན་པོ་ཡོད་པ་དང། ཆུ་དང་ས་ཆའི་བྱེད་བབ་དང་འཛུགས་སྐྲུན་གྱི་ལས་འཆར་ཁྲོད་དུ་བོད་པ་ཚོའི་རང་དབང་གི་བསམ་ཚུལ་འདོན་རྒྱུའི་ཐོབ་ཐང་དང། འགྲོ་བ་མིའི་ཐོབ་ཐང་སྲུང་བརྩི་བྱ་དགོས་པར་དྲན་སྐུལ་བཏང་གནང་ཡོད་པ་མ་ཟད་ལོ་རྒྱུས་ཡུན་རིང་ལྡན་པའི་དགོན་པ་དེ་ཚོའི་ནང་པའི་དགེ་འདུན་པ་བརྒྱ་ཕྲག་མང་པོ་གདན་ས་དང་གཞན་གྱི་ཚབ་བྱེད་ཐབས་བྲལ་བའི་གནའ་བོ་ཡི་རིག་དངོས་ཡིན་པ་རེད། བོད་མི་ཚོས་ཁོ་ཚོ་ཡི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་ལུགས་སྐད་ཡིག་སྲུང་སྐྱོབ་བྱེད་པར་ཨ་མེ་རི་ཁ་བོད་མི་ཚོ་དང་མཉམ་དུ་ཡོད་ཅེས་འཁོད་གནང་འདུག་གོང་ཞུས་ཀྱི་གནས་ཚུལ་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན།
VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདི་ལོ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་བྱེས་ཀྱི་གདན་ས་གསུམ་དང་ར་སྟོད་གྲྭ་ཚང་བཀྲ་ཤིས་ལྷུན་པོ་བཅས་ནས་ཁྱོན་དགེ་བཤེས་ལྷ་རམས་པ་ཉིས་བརྒྱ་བརྒལ་བ་བྱུང་ཡོད་པ་དེ་ནི་ལོ་རྒྱུས་ནང་དགེ་བཤེས་ལྷ་རམས་པ་གྲངས་མང་ཤོས་ཤིག་ཆགས་ཡོད་པའི་སྐོར་རྒྱ་གར་ལྷོ་ཕྱོགས་ནས་རྒྱལ་མཚན་ཆོས་གྲགས་ལགས་ཀྱིས་བཏང་པའི་གནས་ཚུལ་ཞིག་གསན་རོགས་གནང།
རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་བྱེས་ཀྱི་གདན་ས་ཆེན་པོ་རྗེ་ཙོང་ཁ་པ་ཆེན་པོའི་གདན་ས་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ཚོགས་ཆེན་དུ་བོད་ཟླ་དང་པོའི་ཚེས་བརྒྱད་ནས་མགོ་འཛུགས་ཀྱིས་བོད་ཚེས་བཅུ་བདུན་བར་དུ་གདན་ས་དགའ་ལྡན་དང་འབྲས་སྤུངས་ར་སྟོད་གྲྭ་ཚང་བཅས་མཉམ་དུ་འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་གཟབ་རྒྱས་ངང་འཚོགས་ཡོད་པ་རེད་གདན་ས་དགའ་ལྡན་འབྲས་སྤུངས་ཀྱི་འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་གིས་དགའ་ལྡན་ཁྲི་ཚབ་ཀྱི་ཐུགས་འགན་བཞེས་གནང་ཡོད་པ་རེད། ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་དངོས་གཞི་དེ་བོད་ཚེས་བཅོ་ལྔ་ཕྱི་དྲོ་དགའ་ལྡན་ཚོགས་ཆེན་གྱི་མདུན་དུ་བཅོ་ལྔ་མཆོད་པ་བཤམས་པ་དང་སྦྲགས་སེར་སྐྱ་མང་ཚོགས་སྟོང་ཚོ་བརྒལ་བ་མཉམ་འཛོམས་ཀྱིས་དུས་དྲན་དངོས་གཞི་དེ་སྲུང་བརྩི་ཞུས་གནང་སོང་དགའ་ལྡན་ཁྲི་ཚབ་ཤར་རྩེ་མཁན་པོ་བྱང་ཆུབ་སངས་རྒྱས་མཆོག་གིས་ཆོ་འཕྲུལ་སྨོན་ལམ་ཆེན་མོའི་གལ་ཆེའི་རང་བཞིན་སྐོར་འདི་གར་ངོ་སྤྲོད་གནང་གསལ། ད་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ
རྩ་གཙོ་བོ་འགྲོ་བ་སྟེ་སྟོན་པའི་གི་ཆོ་འཕྲུལ་དུས་ཆེན། སྲུང་བརྩི་ཞུ་ཡག་གི་ཆེད་དུ་ནི། རྗེ་བླ་མ་ཙོང་ཁ་པ་ཆེན་པོས། གཅིག་སྟོང་བཞི་བརྒྱ་བཅུ་མེད་དགུའི་ལོ་ལ་ཡ། བོད་ཀྱི་རྒྱལ་ས་ལྷ་ས་ལ་ཡ། ལྷ་ས་གཙུག་ལག་ཁང་ལ་ཡ། གསར་འཛུགས་འདུག་གསར་གནང་བ་རེད། གསར་འཛུགས་གནང་ནས་ད་ད་ལྟ་བར་དུ་ལོ། དྲུག་བརྒྱ་བཅོ་ལྔ་ཙམ་ཞིག་འགྲོ་བསྡད་ཡོད་རེད། ད་དེ་གཙོ་བོ་འགྲོ་བསྡད། བོད་ཟླ་དང་པོའི་ནང་ལ་ཡ་ད་སྟོན་པའི་གི་ཆོ་འཕྲུལ་དུས་ཆེན་དེ་འཁེལ་གྱི་ཡོད་པ་ཡིན་དུས། དེ་ཡི་དུས་ཆེན་ཁྱད་པར་ཅན་དེ་སྲུང་བརྩི་ཞུ་ཡག་དང། གཙོ་བོ་འགྲོ་བསྡད་སྟོན་པ་བཅོམ་ལྡན་འདས་ཀྱི་མཛད་པ་རྣམ་པར་ཐར་པ་དང་བཀའ་དྲིན་རྗེས་སུ་དྲན་ཡག། འདི་འདྲའི་ཆེད་དུ་ད་ཆོ་འཕྲུལ་སྨོན་ལམ་ཆེན་མོ་དབུ་འཛུགས་གནང་བྱས། སྡུག་ཆགས་བསྡད་ཡོད་རེད། གཞན་ཡང་འདི་ལོ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་གདན་ས་གསུམ་རྭ་སྟོད་གྲྭ་ཚང་བཀྲ་ཤིས་ལྷུན་པོ་བཅས་ནས་ཁྱོན་དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག་བྱུང་ཡོད་པ་དེ་ནི་ལོ་རྒྱུས་ནང་དགེ་བཤེས་ལྷ་རམས་པ་གྲངས་མང་ཤོས་ཀྱི་ཟིན་ཐོ་བཀོད་ཡོད་པ་གསུངས་གནང་སོང། བརྒྱུད་རིམ
འདིའི་ནང་ལ་ཡང་ད་ལོའི་ལོ་དེའི་དགེ་བཤེས་ལྷ་རམས་པ་སྨོན་ལམ་སྐབས་ལ་གྲྭ་སྐོར་དམ་འཇོག་གནང་མཁན་དེ་གྲངས་མང་ཤོས་རུ་ཆགས་བསྡད་ཡོད་རེད་ད་ལོ་ཆ་བཞག་པ་ཡིན་ན་གདན་ས་ཆེན་པོ་སེ་འབྲས་དགེ་གསུམ་བཅས་རྭ་སྟོད་བཀྲ་ཤིས་ལྷུན་པོ་བཅས་བཅས་ནས་དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག། འདུག་ཟེར་བ་རེད་ཉིས་བརྒྱ་བཅུ་གཅིག་དེ་དང་འདིའི་ལོ་རྒྱུས་ནང་ལོགས་ལ་པཎ་ཆེན་བློ་བཟང་ཆོས་རྒྱན་སྐུ་དུས་ནས་བྱས་བྱས་ནས། ད་དུས་ད་ལྟའི་བར་དུ་སྨོན་ལམ་སྐབས་ལ་ཡང་དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་འཇོག་གནང་ཡག་ད་གནང་པའི་ཅིག་བརྒྱུད་རིམ་ནང་ལོགས་ལ་ཡང། ད་ལོའི་ལོ་དེའི་ལྷ་རམས་པ་ད་གྲངས་མང་ཤོས་རོ་བྱེད་ཅིག་དུས་ད་ལོ་རྒྱུས་ཀྱི་ཡང་ཟིན་ཐོ་གསར་པ་རོ་ཅིག་ཡིན་ལོ་ཅིག་ཆགས་བསྡད་བཞག། གཞན་ཡང་མ་འོངས་པར་མུ་མཐུད་དུ་འདི་ལོ་ནང་བཞིན་གྱི་དགེ་བཤེས་ལྷ་རམས་པ་ཉིས་བརྒྱ་ཡས་མས་ཕེབས་རྒྱུ་ཡིན་པ་གསུངས་གནང་སོང། ལོ་རྗེས་མའི་གི་ཅིག་ད་དེ་ནས་བར། ལྷ་རམས་ལོ་རིམ་གཉིས་པར་འགྲོ་མཁན་ད་ལྟ་ཉིས་བརྒྱ་ལྷག་ལྷག་ཅིག་ཡོད་རེད་དེ་ནང་བཞིན་ད་ལྷ་རམས་དང་པོ་དང་སློབ་དཔོན་དང་དེ་བཅས་ད་ལྟ་འདི་ན་མང་ཆེ་བ་ལ་ད་ལྟ་ཉིས་བརྒྱ་སྐྱེས་ཡུན་འདུག་སུ་ཡོད་པ་ཡིན་དུས་ད་ལྟ་ལོ་ཁ་ཤས་རིང་དེ་གྲངས་ཀ་མང་ཉུང་ཕལ་ཆེར་དེ་འདྲ་ཅིག་གང་བསྡད་ཀྱི་རེད། རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།
འདི་བྷི་ཨོ་ཨེ་ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཧ་མ་སི་དྲག་སྤྱོད་པས་གཏའ་མར་བཙན་ཉར་བྱེད་བཞིན་པའི་མི་རྣམས་གློད་གྲོལ་ཡོང་ཆེད་དུ་ཨིས་རལ་དང་ཧ་མ་སི་ཡིས་མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་མོལ་ལ་ཡར་རྒྱས་ཡོང་གི་ཡོད་ལུགས་ཨིས་རལ་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་བརྗོད་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཕུན་ཚོགས་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཨིས་རལ་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་ཁེ་ས་གཟའ་ཉི་མའི་ཉིན་བཤད་པ་ལྟར་བྱས་པ་ཡིན་ན། ཧ་མཱ་སི་དྲག་སྤྱོད་པ་ཚོས་གཏའ་མར་བཙན་ཉར་བྱེད་བཞིན་པའི་ཨིས་རལ་གྱི་བཙོན་པ་རྣམས་དང། དེ་བཞིན་ཨིས་རལ་གྱིས་བཙོན་འཇུག་དོ་དམ་བྱེད་བཞིན་པའི་པེ་ལེ་སི་ཐན་གྱི་མི་རིགས་རྣམས་གློད་བཀྲོལ་གཏང་རྒྱུར

ཨ་མི་རི་ཀའི་སྲུང་སྐྱོབ་ཀྱི་སློབ་སྟོན་པ་སྐུ་ཞབས Jake Sullivan གྱིས་ཁེ་ས་ཨ་མི་རི་ཀའི་བརྙན་འཕྲིན CNN དང། CBS། NBC ཡི་ཐོག་ལ་བཀའ་མོལ་གནང་བའི་སྐབས་ལ། གྷ་ཟའི་ནང་ལ་མེ་འཕེན་མཚམས་འཇོག་བྱ་རྒྱུའི་སྐོར་ལ་གཞི་རིམ་གྱི་གྲོས་མཐུན་བྱུང་བ་ཏན་ཏན་རེད་བཞག་གསུངས་འདུག། ཨ་མི་རི་ཀ་དང་ཨི་ཇིབ། ཀ་ཏར། ཨི་ཟ་རེལ་བཅས་བཞིའི་སྐུ་ཚབ་ཚོས་པེ་རིས་ནང་ལ་བཀའ་མོལ་གནང་ཡོད་པ་ཏན་ཏན་རེད། ཁོང་ཚོས་མེ་འཕེན་མཚམས་འཇོག་བྱ་རྒྱུའི་སྐོར་ལ་གཞི་རིམ་གྱི་གྲོས་མཐུན་བྱུང་ཡོད་པ་མ་གཏོགས། མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་མཐུན་དངོས་གནས་དེ་བྱུང་ཡོད་མ་རེད། གྲོས་མཐུན་དངོས་གནས་དེ་ཡོང་རྒྱུར་ད་དུང་ཡང་འབྲེལ་ཡོད་ཤོག་ཁག་ཚོས་གསང་ཐབས་ཀྱི་སྒོ་ནས་གྲོས་མོལ་མུ་མཐུད་འཕྲོ་སྐྱོང་བྱེད་དགོས་འདུག་ཅེས་གསུངས་བཞག་བར་འདུམ་གྲོས་འདྲི་གནང་མཁན་མི་སྣ་ཚོས་བཏོན་གནང་བའི་གྲོས་འཆར་དེ་ཚོའི་སྐོར་ལ་བཀའ་གྲོས་གནང་རྒྱུར་ཨི་ཟ་རེལ་གྱི་དམག་དོན་ལྷན་ཁང་གིས་ཁེ་ཉིན་གཟའ་སྤེན་པའི་ཕྱི་དྲོ་ཕྱི་པོར་ཛ་དྲག་གི་ཐོག་ནས་ལྷན་འཛོམས་ཤིག་གནང་ཡོད་འདུག། ཡིན་ན་ཡང་ཨི་ཟི་རལ་གྱི་དམག་དོན་ལྷན་ཁང་གི་ལྷན་འཛོམས་ཀྱི་སར་བྱུང་པའི་བཀའ་མོལ་དེ་ཚོའི་སྐོར་ལ་ལྷན་ཁང་དེས་ཡོངས་ཁྱབ་ཀྱི་གསལ་བསྒྲགས་གང་ཡང་གནང་མེད་པ་རེད། ཡུལ་དེའི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་འབྱུང་ཁུངས་ཨི་ཟི་རལ་གྱི་དཔོན་རིགས་ཚོ་ཡིན་པའི་ལུང་འདྲེན་བྱས་ཏེ་བཤད་ཡ་བྱས་པ་ཡིན་ན། པེ་རི་སི་ཡི་གྲོས་མོལ་གྱི་སར་བྱུང་པའི་གྲོས་འཆར་ཁག་ཨི་ཟི་རལ་གྱི་དོན་གཅོད་སྐུ་ཚབ་ཀྱིས་ཡུལ་དེའི་དམག་དོན་ལྷན་ཁང་ལ་སྙན་སྒྲོན་ཞུས་ཡོད་པས་དམག་དོན་ལྷན་ཁང་གིས་གྲོས་འཆར་དེ་ཚོར་མོས་མཐུན་རྒྱབ་སྐྱོར་གནང་ཡོད་པའི་ཐོག་ལ་གྲོས་འཆར་དེ་ཚོའི་ཐོག་ལ་གྲོས་མོལ་མུ་མཐུད་འཕྲོ་སྐྱོང་གནང་རྒྱུར། ཨི་ཟི་རལ་གྱིས་རང་ཉིད་ཀྱི་དོན་གཅོད་ཚོགས་པ་ཞིག་ཀ་ཏར་ལ་མངགས་གཏོང་བྱ་རྒྱུའི་ཐག་གཅོད་ཀྱང་བྱས་ཡོད་པ་བཤད་ཡོད་འདུག་ཨི་ཟི་རལ་གྱི་སྲིད་བློན་ནེ་ཐན་ཡཱ་ཧུ་ཡིས་ཁེ་སར་གཟའ་ཉི་མའི་ཉིན་གསུང་གསལ་ལ། གཏའ་མར་ཉར་བའི་མི་རྣམས་གློད་བཀྲོལ་ཡོང་རྒྱུར་མེ་འཕེན་མཚམས་འཇོག་བྱེད་ཐུབ་ཀྱི་ཡོད་པ་ད་ལྟ་ཏན་ཏན་མི་འདུག་ཡིན་ན་ཡང་ཧ་མཱ་སི་ཡིས་རང་ཉིད་ཀྱི་དགོས་འདུན་ཁག་རྒྱུ་མཚན་དང་ལྡན་པའི་ཐོག་ནས་བཏོན་དགོས་ཀྱི་འདུག་ཅེས་གསུངས་ཤག།

ཧ་མཱ་སི་དྲག་སྤྱོད་ཤོག་ཁག་གི་ཆབ་སྲིད་ཀྱི་འགོ་ཁྲིད་ཨི་སི་མཱ་ཨེལ་ཧ་ནི་ཡཱེ་ཡིས་བདུན་ཕྲག་སྔོན་མ་ཨི་ཇིབ་ལ་ཕྱིན་ཏེ་མེ་འཕེན་མཚམས་འཇོག་བྱ་རྒྱུར་ཤོག་ཁག་དེའི་དགོས་འདུན་གང་དང་གང་ཡིན་བཏོན་ཡོད་པ་རེད། དེའི་བར་ན་ཨི་ཟི་རལ་གྱིས་གྷ་ཛ་ས་རྒྱུད་ཀྱི་མི་འབོར་ཕྱེད་ཀ་ལྷག་ཙམ་གུར་དང་འཕྲལ་སེལ་གྱི་སྡོད་སྒར་ཁག་གི་ནང་ལ་སྐྱབས་བཅོལ་བྱས་ཏེ་སྡོད་སའི་གྷ་ཛ་ལྷོ་ཕྱོགས་ཀྱི་ས་མཚམས་ཀྱི་གྲོང་ཁྱེར་ར་ཧྥའི་ཐོག་ལ་གཏོར་རྒོལ་བཏང་ཕྱོགས་ཀྱི་སྐོར་ལ་ཞིབ་ཕྲའི་འཆར་གཞི་ཞིག་འབྲི་གི་ཡོད་པ་དང།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རེས་གཟའ་སྤེན་པའི་ཉིན་ཨ་མི་རི་ཀའི་མངའ་སྡེ South Carolina ནང་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུ་བྱེད་སྐབས་སྲིད་འཛིན་ཟུར་པ Donald Trump ལ་སླར་ཡང་རྒྱལ་ཁ་ཐོབ་ཡོད་པར་བརྟེན་ནས་ཁོང་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་འོས་མི་ཆགས་རྒྱུ་ཐག་ཉེ་རུ་ཕྱིན་ཡོད་པའི་གནས་ཚུལ་ཞིག་རྒྱལ་མཚན་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། འདི་ལོ་ནི་ཨ་མི་རི་ཀའི་སྲིད་འཛིན་འོས་འདེམས་བྱེད་པའི་ལོ་ཞིག་ཡིན་པར་བརྟེན་ནས་ཁ་སང་རེས་གཟའ་སྤེན་པའི་ཉིན་མངའ་སྡེ South Carolina ནང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་སྔོན་འགྲོའི་འོས་བསྡུ་བྱེད་སྐབས་སྲིད་འཛིན་ཟུར་པ Donald Trump ཀྱིས་འོས་བསྡུའི་འགྲན་བསྡུར་གྱི་ནང་ཁོང་གི་ཁ་གཏད་དེ་སྔ་མངའ་སྡེ South Carolina ཡི་སྲིད་སྐྱོང་གནང་མྱོང་མཁན་དང། སྐུ་ཞབས Donald Trump ཀྱིས་ཨ་མེ་རི་ཁའི་སྲིད་འཛིན་གནང་སྐབས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་ཨ་མེ་རི་ཁའི་གཞུང་ཚབ་ཆེན་མོ་གནང་མཁན Nikki Haley ལས་སླ་པོའི་ཐོག་ནས་ཕམ་ཉེས་བཏང་ནས་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིའི་སྔོན་འགྲོའི་འོས་བསྡུའི་འགྲན་བསྡུར་གྱི་ནང Trump ལ་རྒྱལ་ཁ་ཆེན་པོ་བསྟུད་མར་ཐེངས་གསུམ་ཐོབ་ཡོད་པར་བརྟེན་ནས་སྲིད་འཛིན་ཟུར་པ Donald Trump ནི་སྤྱི་ཟླ་བཅུ་གཅིག་ནང་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་བྱེད་སྐབས་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་གནང་མཁན་ཞིག་ཏུ་འགྱུར་རྒྱུའི་གོམ་པ་སླར་ཡང་ཉེ་རུ་འགྲོ་བ་དེ་འདྲ་ཞིག་བྱུང་ཡོད་འདུག་འོས་བསྡུ་འདི་འགོ་འཛུགས་མ་བྱས་ཀྱི་གོང་སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་འོས་མིར་ལངས་མཁན་གཉིས་ལ་མི་དམངས་ཀྱི་རྒྱབ་སྐྱོར་སུར་མང་བ་ཐོབ་ཀྱི་ཡོད་ཀྱི་ཐད་བསམ་འཆར་བསྡུ་ལེན་བྱེད་སྐབས་སྲིད་འཛིན་ཟུར་པ Trump ལ་ཧ་ཅང་གི་མང་བ་ཐོབ་ཀྱི་ཡོད་པ་གསལ་སྟོན་བྱུང་ཡོད་འདུག་དེ་ཡང་སྲིད་འཛིན་ཟུར་པ Donald Trump ཀྱིས་མི་དམངས་འདུ་འཛོམས་ཀྱི་ཐོག་རྒྱལ་ཁའི་གསུང་བཤད་གནང་སྐབས་དེ་འདྲ་ཞིག་གསུངས་ཡོད་འདུག། ང་ཚོ་སྤྱི་མཐུན་ཚོགས་པས་བྱེད་པའི་ད་ལྟ་ནང་བཞིན་གྱི་མཐུན་སྒྲིལ་དེ་འདྲ་ངས་ནམ་ཡང་ཐུག་མྱོང་མེད་ལ། ང་ཚོས་དགའ་སྟོན་གྱི་བྱེད་སྒོ་དུས་ཡུན་སྐར་མ་བཅོ་ལྔ་ཙམ་བྱས་པའི་རྗེས་ལས་དོན་གྱི་ནང་ཕྱིར་ལོག་བྱེད་དགོས་པ་རེད་ཅེས་གསུངས་ཡོད་འདུག་ཡང་གསར་འགོད་པས་ས་གནས་ཀྱི་འོས་ཤོག་འཕེན་མཁན། ལོ་ན་སུམ་ཅུ་སོ་དྲུག་ཅན། David Paul། ལ་འོས་མི་གཉིས་ཀྱི་ཐད་བཅར་འདྲི་བྱེད་སྐབས་ཁོང་གིས་ནི་ཀི་ཧེ་ལེ་ཡིས་བཟང་ཕྱོགས་ཀྱི་ལས་དོན་ཁག་བསྒྲུབས་གནང་ཡོད་རེད། ཡིན་ན་ཡང་ཐེངས་འདིའི་འོས་བསྡུའི་ནང་ཧེ་ལེ་ཡིས Trump ལས་རྣམ་པར་རྒྱལ་བ་བྱེད་པའི། གྲ་སྒྲིག་དེ་བཞིན་ད་ལྟའི་སྐབས་འདིར་ཁོང་ལ་མེད་པ་ཞིག་ཏུ་ངས་ངོས་འཛིན་བྱེད་ཀྱི་ཡོད། Trump ནི་ཁ་གཏད་གཅོག་དཀའ་བའི་མི་ཞིག་ཡིན་པ་དང། མི་མང་པོས་ཁོང་ལ་ཁ་གཏད་དུ་ལངས་ཐུབ་ཀྱི་ཡོད་མ་རེད་ཅེས་བརྗོད་ཡོད་འདུག་ཡང་སྲིད་འཛིན་ཟུར་པ Donald Trump གྱི་ཁ་གཏད་ནེ་ཀི་ཧེ་ལེ་ཡིས་འོས་བསྡུའི་གྲུབ་འབྲས་ཇི་བྱུང་ལ་མ་ལྟོས་པར་ང་ཚོའི་ལས་འགུལ་འདི་བཞིན་མུ་མཐུད་ནས་མདུན་སྐྱོད་བྱ་རྒྱུ་ཡིན་ལ། སྤྱི་ཟླ་བཅུ་གཅིག་གི་ནང་སྲིད་འཛིན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱེད་སྐབས་སྲིད་འཛིན་ཟུར་པ Donald Trump གྱིས་སྲིད་འཛིན་ལས་ཐོག་ཇོ་པཱ་ཏན་ནི་འགྲན་བསྡུར་གྱི་ནང་ཕམ་ཉེས་གཏོང་ཐུབ་རྒྱུ་མིན་པ་ཞིག་ཏུ་ངས་ངོས་འཛིན་བྱེད་ཀྱི་ཡོད་ལ། སྔོན་དུ་བརྗོད་པ་བཞིན་ང་ཚོའི་ལས་འགུལ་མདུན་སྐྱོད་མུ་མཐུད་ནས་བྱ་རྒྱུ་དང། ང་ནི་ཁ་དན་ཚིག་ལ་གནས་པར་བྱེད་མཁན་གྱི་བུད་མེད་ཅིག་ཡིན། སྤྱི་མཐུན་ཚོགས་པའི་སྲིད་འཛིན་གྱི་སྔོན་འགྲོའི་འོས་བསྡུའི་ཆེད་རེས་གཟའ་མིག་དམར་གྱི་ཉིན་ང་ཚོ་ནི་མངའ་སྡེ Michigan གི་ནང་འོས་བསྡུའི་ལས་འགུལ་སྤེལ་དུ་བསྐྱོད་རྒྱུ་རེད་ཅེས་གསུངས་ཡོད་འདུག་ཡིན་ན་ཡང་དཔྱད་ཞིབ་པ་ཁག་གིས་ནེ་ཀི་ཧེ་ལེ་ལ་རང་ཉིད་ཀྱི་མངའ་སྡེའི་ནང་རྒྱལ་ཁ་མ་ཐོབ་པའི་རྗེས་མངའ་སྡེ་གཞན་ཁག་གི་ནང་འོས་བསྡུའི་ལས་འགུལ་སྤེལ་དུ་བསྐྱོད་རྒྱུ་དེ་ནི་དཀའ་ངལ་ཆེ་རུ་ནས་ཆེ་རུ་འགྲོ་གཞི་ཞིག་དང Trump ལ། བསམ་ཡུལ་ལས་འདས་པའི་ཆག་སྒོ་ཆེན་པོ་མ་འཕྲད་ཀྱི་བར་དུ། སྤྱི་ཟླ་བཅུ་གཅིག་ནང་བྱ་རྒྱུའི་སྲིད་འཛིན་གྱི་འོས་བསྡུའི་སྐབས། སྲིད་འཛིན་ལས་ཐོག་ཇོ་པཱ་ཏན་དང Donald Trump གཉིས་ཀྱི་བར་འགྲན་བསྡུར་བྱ་དགོས་པ་ཞིག་ཏུ་འགྱུར་རྒྱུ་ཡིན་པའི་ངོས་འཛིན་བྱེད་དགོས་པ་ཞིག་ཆགས་ཡོད་འདུག་སྲིད་འཛིན་ཇོ་པ་ཏན་མཆོག་གིས་ཉེ་བའི་ནང་རྒྱལ་ཡོངས་སུ་ཁོང་ལ་རྒྱབ་སྐྱོར་ཡོང་རྒྱུའི་འོས་བསྡུའི་དྲིལ་བསྒྲགས་དང་དཔལ་འབྱོར་འདུ་འགོད་ཀྱི་ལས་འགུལ་སྤེལ་ཤུགས་ཆེ་རུ་དང་དེ་བཞིན་སྲིད་འཛིན་ཟུར་པ Donald Trump ལ་ཡང་སྐྱོན་བརྗོད་གནང་ཤུགས་ཧ་ཅང་གི་ཆེ་རུ་གཏོང་གནང་བཞིན་ཡོད་པ་རེད། དེ་ཡང་སྲིད་འཛིན་ཇོ་པ་ཏན་མཆོག་གིས Donald Trump དང་ཁོང་གིས་གསར་གཏོད་གནང་བའི་ཨ་རི་རྒྱལ་ཁབ་སླར་ཡང་རླབས་ཆེན་དུ་བསྐྲུན་དགོས་རྒྱུའི་ལས་འགུལ་པས། ཨ་རིའི་རྒྱལ་ཁབ་ཀྱི་རྩ་དོན་ལ་ཚབས་ཆེའི་ཉེན་ཚབས་བཟོ་གི་ཡོད་རེད་ཅེས་སྐྱོན་བརྗོད་གནང་གི་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་བསྒྲིགས་དང་ཕབ་བསྒྱུར་སྙན་སྒྲོན་ཞུ་མཁན་རྒན་བདག་ཞིག་ཡིན། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་ཨ་མི་རི་ཀའི་མངའ་སྡེ་ལྷོ་ཁེ་རོ་ལེ་ནཱའི་ནང་ལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི། སྔོན་འགྲོའི་འོས་ཤོག་གི་ནང་ལ་ལྕམ་ནི་ཀི་ཧེ་ལི་ལས་སྲིད་འཛིན་ཟུར་པ་ཀྲམ་ལ་རྒྱལ་ཁ་ཆེ་བ་སོན་པ་དེ་ཡིས་སྲིད་ཟུར་ཀྲམ་ལ་རྒྱབ་སྐྱོར་མི་ཞུ་མཁན་གྱི་སྤྱི་མཐུན་ཚོགས་པའི་འཐུས་མི་ཁག་ལ་ཚོགས་པ་དེའི་ཆབ་སྲིད་ཀྱི་ཁོར་ཡུག་ནང་ལ་རྒྱབ་སྐྱོར་དང་ཆེ་མཐོང་སྔར་བཞིན་ཡོད་མེད་ཐོག་ལ་ཐེ་ཚོམ་ཡོང་གི་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཚེ་བརྟན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། འདི་ཟླའི་ཚེས་ཉི་ཤུ་རྩ་བཞི་ཉིན་ཨ་མེ་རི་ཁའི་མངའ་སྡེ་ལྷོ་ཀེ་རོ་ལི་ནའི་ནང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་གཉིས་ཀྱི་ནང་ནས་མངའ་སྡེའི་སྤྱི་ཁྱབ་ཟུར་པ་ལྕམ་ནེ་ཀི་ཧེ་ལི་ལས་སྲིད་འཛིན་ཟུར་པ་སྐུ་ཞབས Donald Trump ལ་མི་མང་གི་རྒྱབ་སྐྱོར་ཆེ་བ་ཐོབ་སྟེ་ཚོགས་པའི་སྲིད་འཛིན་གྱི་མི་འགྲོར་ངེས་རྒྱུའི་རེ་བ་དེ་ཆེ་རུ་སོང་ཡོད་འདུག། དེ་ཡང་སྲིད་ཟུར་ཀྲམ་ལ་རྒྱབ་སྐྱོར་མི་ཞུ་མཁན་སྤྱི་མཐུན་ཚོགས་པའི་འཐུས་མི་ཁག་ཅིག་ལ་རང་གི་ཚོགས་པའི་ནང་ད་ཆ་སྔར་རྒྱུན་ནང་ལྟར་གྱི་ཆེ་མཐོང་དང་རྒྱབ་སྐྱོར་ཞུ་མཁན་ཨ་ཡོད་སྙམ་པའི་སྣང་ཚུལ་ཞིག་ཡོང་གི་ཡོད་པ་མ་ཚད་སྤྱི་མཐུན་ཚོགས་པ་ནང་ཁུལ་དུ་ཡང་སྲིད་ཟུར་ཀྲམ་གྱིས Make America Great ནམ་ཨ་མི་རི་ཀ་རྣམ་པར་རྒྱལ་བར་ཤོག་ཟེར་བའི་གཏམ་བཤད་དེ་མ་གནང་བའི་གོང་དུ་གཅིག་སྒྲིལ་ཡོད་པའི་གནས་སྟངས་དེར་སླེབས་ཀྱི་ཡོད་མེད་ལ་ཡང་ཐེ་ཚོམ་ཞིག་ཡོང་གི་ཡོད་པ་རེད། དཔེར་ན་ཉེ་ཆར་ལྷོ་ཀེ་རོ་ལི་ནཱའི་ནང་ལྕམ་ནི་ཀི་ཧེ་ལེ་ལ་རྒྱབ་སྐྱོར་ཞུ་མཁན་རང་ལོ་དྲུག་ཅུ་རེ་ལྔ་ཡིན་པ་རྒས་ཡོལ་བ་སྐུ་ཞབས་ཁེན་བྷལ་ཇཱ་ཟེར་བ་དེ་ཡིས་བརྗོད་པར་བྱས་ན། སྲིད་འཛིན་འོས་བསྡུའི་ནང་སྤྱི་མཐུན་ཚོགས་པར་ད་བར་འོས་ཤོག་བླུག་རྒྱུར་བསམ་བློ་གཉིས་པ་ཞིག་མ་བཏང་བར་བླུག་རྐྱང་བྱས་པ་ཡིན། ཡིན་ནའི་སྤྱི་མཐུན་ཚོགས་པའི་ཆབ་སྲིད་ཀྱི་ཁོར་ཡུག་དང་ལྟ་བ་ལངས་ཕྱོགས་ཁག་ལ་འགྱུར་བ་ཞིག་ཡོང་གི་ཡོད་པ་དེ་རྟོགས་ནས་ད་ཆ་ཚོགས་པའི་ནང་ལྟ་བ་ལངས་ཕྱོགས་དེ་དང། གཅིག་མཚུངས་ཡོང་དཀའ་བ་ཞིག་ཏུ་གྱུར་ཡོད་ལ། ངོས་རང་སྤྱི་མཐུན་ཚོགས་པའི་ཚོགས་མི་རྒན་གྲས་ཤིག་ཡིན་པའི་ཆ་ནས་སྲིད་འཛིན་ཟུར་པ་སྐུ་ཞབས་རོ་ནལ་རི་གྷན་དམ་པ་དེ་བསྐྱར་ལོག་ཕེབས་ནས་ཚོགས་པའི་ཆབ་སྲིད་ཀྱི་གནས་སྟངས་འདིར་བཟང་ཕྱོགས་ཀྱི་འགྱུར་བ་ཞིག་གཏང་ཐུབ་པ་ཡིན་ན་སྙམ་པའི་རེ་བ་ཞིག་ཞུ་གི་ཡོད། སྲིད་ཟུར་ཀྲམ་གྱི་གཏམ་བཤད་གནང་སྟངས་ལ་ཡིད་མ་རངས་པར་ལྷོ་ཀེ་རོ་ལི་ནའི་གྲོང་ཁྱེར George Town ནང་ལྕམ་ནེ་ཀི་ཧེ་ལེ་ལ་རྒྱབ་སྐྱོར་ཞུ་བར་ཡོང་བ་ཡིན་ཞེས་བཤད་ཡོད་འདུག་འོན་ཀྱང་ད་ཆ་སྲིད་ཟུར་ཀྲམ་ལ་སྤྱི་མཐུན་ཚོགས་པའི་སྲིད་འཛིན་མི་འགྲོར་ངེས་རྒྱུའི་རེ་བ་ཆེ་བར་གྱུར་ཡོད་པ་སོང་ཙང་འདི་ལོ་སྲིད་འཛིན་གྱི་འོས་བསྡུའི་ནང་ཚོགས་པ་མིང་མེད་ཞིག་ལ་འོས་ཤོག་འཕང་དགོས་མིན་ནམ་སྙམ་པའི་ཚོར་བ་ཞིག་ཡོང་གི་འདུག་ཞེས་བཤད་ཡོད་པ་རེད། གསར་འགོད་པས་ལྕམ་ཧེ་ལི་ལ་རྒྱབ་སྐྱོར་ཞུ་མཁན་མི་གྲངས་བཅོ་ལྔ་ཙམ་ཞིག་ལ་དྲི་བཤེར་བྱས་པའི་ནང་ནས་མི་དྲུག་གིས་རིང་མིན་འདི་ལོ་སྤྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་གྱི་འོས་བསྡུའི་སྐབས་སུ་སྲིད་ཟུར་ཀྲམ་དང་ད་ལྟའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏེན་གཉིས་ཀར་འོས་ཤོག་མ་འཕངས་པར་འོས་མི་གསུམ་པ་ཞིག་ལ་འོས་ཤོག་བླུག་རྩིས་ཡོད་ཅེས་དང་ཡང་མི་བཞི་ཡིས་སྲིད་འཛིན་ཀྲམ་ལ་སྤྱི་མཐུན་ཚོགས་པའི་ལངས་ཕྱོགས་ཡོད་པའི་ཆ་ནས་ཁོང་ལ་རྒྱབ་སྐྱོར་ཞུ་རྒྱུ་ཡིན་ཞེས་བཤད་ཡོད་པ་ནང་ལྟར་ཡང་མི་བཞི་ཡིས་སྲིད་ཟུར་ཀྲམ་སྲིད་འཛིན་ལ་འོས་བབ་མེད་པའི་ཆ་ནས་ད་ལྟའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏེན་ལ་རྒྱབ་སྐྱོར་ཞུ་གི་ཡིན་ཞེས་བརྗོད་ཡོད་པ་ནང་ལྟར་མི་གཅིག་གིས་ད་ལྟ་འོས་ཤོག་སུ་ལ་འཕང་དགོས་མིན་དེ་ཞུ་ཚོད་ཐིག་གི་མི་འདུག་ཅེས་བརྗོད་ཡོད་འདུག་དེང་གི་ཆར་སྲིད་ཟུར་ཀྲམ་གྱིས་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་ཐམ་པའི་སྲིད་འཛིན་གྱི་འོས་བསྡུའི་ནང་ཁོང་ལ་རྒྱལ་ཁ་སོན་ཡོད་ལུགས་ཀྱི་གཏམ་བཤད་གནང་བ་དེ་དག་དང་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དང་པོའི་ཚེས་དྲུག་ཉིན་མོ་ཨ་མེ་རི་ཀའི་གྲོས་ཚོགས་ལ་ལྡོག་རྒོལ་བྱེད་དུ་བཅུག་པའི་གནང་སྟངས་དེ་དག་གིས་སྤྱི་མཐུན་ཚོགས་པ་ནང་ཁུལ་དུ་བློ་ཕམ་སྒོ་ནས་བློ་སྒྱུར་བྱེད་མཁན་མང་པོ་བྱུང་ཡོད་པ་དེ་དག་གིས་འདི་ལོ་སྤྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་འོས་བསྡུ་དངོས་གཞིའི་སྐབས་སུ་སྲིད་ཟུར་ཀྲམ་རང་ཉིད་ལ་ལས་ཐོག་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏེན་ལྷན་དུ་བསྐྱར་དུ་འགྲན་རྩོད་གནང་བའི་སྐབས་སུ་འགོག་རྐྱེན་ཡོང་སྲིད་པའི་ཉེན་ཁ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། མ་འོངས་པའི་ཨ་མི་རི་ཀའི་སྲིད་འཛིན་འོས་བསྡུའི་གནད་དོན་ཐོག Suffolk University ཡི་ཞིབ་འཇུག་ལྟེ་གནས་ཁང་གིས་ཉམས་ཞིབ་བྱས་པའི་སྙན་ཐོ་དེ USA Today གསར་ཤོག་ནང་འདོན་སྤེལ་བྱས་པ་དེའི་ནང། ལྕམ་ནི་ཀི་ཧེ་ལི་ལ་རྒྱབ་སྐྱོར་བྱེད་མཁན་གྲས་ནས་སྤྱི་མཐུན་ཚོགས་མི་ཁག་དང་ཚོགས་པ་སུ་ཞིག་གི་ཁོངས་གཏོགས་མ་ཡིན་པར་རང་དབང་ཡོད་པ་གཉིས་ཀའི་ནང་མང་པོས་སྲིད་འཛིན་ཀྲམ་ལ་འོས་ཤོག་འཕང་རྩིས་མེད་པའི་སྐོར་དང་འདེམས་ཀ་ཡོད་པ་ཡིན་ན་ལས་ཐོག་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏེན་ལ་བླུག་གི་ཡིན་ཞེས་བརྗོད་མཁན་ཡང་བྱུང་ཡོད་འདུག། དེ་བཞིན Reuters གསར་ཤོག་གིས་སྤྱི་ཟླ་དང་པོའི་ནང་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་གྲུབ་འབྲས་ནང་དྲི་ཞིབ་བྱ་ཡུལ་བརྒྱ་ཆ་བཅོ་བརྒྱད་ཙམ་ཞིག་གིས་འདེམས་ཀ་ཡོད་པ་ཡིན་ཚེ་སྲིད་འཛིན Biden དང་སྲིད་ཟུར Trump གཉིས་ཀར་འོས་ཤོག་འཕང་རྩིས་མེད་ཅེས་བཤད་ཡོད་འདུག་ཡང་སྨན་གྱི་ཚོང་ལས་གཉེར་མཁན David Cyr ཟེར་བ་ཞིག་གིས་བརྗོད་པར་བྱས་ན། འོས་བསྡུའི་གྲུབ་འབྲས་ཁག་ལ་ཁས་ལེན་མི་བྱེད་མཁན་མི་ཞིག་ལ་རྒྱབ་སྐྱོར་ཞུ་རྩིས་མེད། ད་ཡིན་ན་སྲིད་འཛིན Trump གྱི་གནང་སྟངས་ཁག་འགྲིག་ཐག་ཆོད་སོང་ཞེས་བཤད་ནས་ཁོང་ལ་རྒྱབ་སྐྱོར་གྱི་འོས་ཤོག་འཕང་རྩིས་མེད་ཅེས་བཤད་ཡོད་འདུག་གཟའ་འཁོར་འདིའི་གཟའ་མཇུག་འོས་བསྡུའི་ནང་སྲིད་ཟུར Trump གྱིས་ལྕམ Haley ལ་བརྒྱ་ཆ་ཉི་ཤུ་ཙམ་ཞིག་གི་ཐོག་ནས་ཕམ་ཉེས་བཏང་ཡོད་འདུག་ན་ཡང་གྲངས་འབོར་དེ་དག་ནི་ཚོད་དཔག་བྱས་པ་ལས་ཉུང་བ་ཞིག་ཏུ་གྱུར་ཡོད་པ་སོང་ཙང་ལྕམ Nikki Haley ཡིས་གཏམ་བཤད་ནང་སྤྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་གསར་པའི་འོས་བསྡུའི་འགྲན་རྩོད་ནང་སྐུ་ཞབས Trump ལ་སྐུ་ལས་ཡོང་སྲིད་པ་ཡིན་ཞེས་གདེང་ཚོད་ཆེན་པོའི་སྒོ་ནས་གསུངས་ཡོད་འདུག། VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ད་ལོའི་ཨ་རིའི་སྲིད་འཛིན་གྱི་འོས་བསྡུའི་ཐོག་ནས་ལས་ཐོག་སྲིད་འཛིན Joe Biden ལ་རྒྱལ་ཁ་ཐོབ་བམ། ཡང་ན་ཁོང་གི་ཁ་གཏད་སྲིད་འཛིན་ཟུར་པ Donald Trump ལ་རྒྱལ་ཁ་ཐོབ་མིན། ག་འདྲ་ཞིག་ཆགས་ཀྱང་རྒྱ་ནག་ཐོག་གྱོང་མཁྲེགས་རང་བཞིན་གྱི་སྲིད་ཇུས་འཛིན་རྒྱུ་ནི་གཏན་འཁེལ་ཡིན་པའི་སྐོར་པད་མ་བདེ་ཆེན་ལགས་ཀྱིས་སྙན་སྒྲོན་གནང་གི་རེད། ད་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ལྔའི་ཉིན་བྱ་རྒྱུའི་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུའི་གྲུབ་འབྲས་ལ་གཞིགས་ཏེ། འོས་མི་སུ་ལ་རྒྱལ་ཁ་ཐོབ་སྟེ་སྲིད་འཛིན་དུ་འོས་འདེམས་བྱུང་བ་ཡིན་ན། དེ་ཡིས་རྒྱལ་ནང་དང་རྒྱལ་སྤྱིའི་ཐོག་ལ་སྲིད་བྱུས་འདྲ་མིན་སྣ་ཚོགས་ཤིག་འཛིན་རྒྱུ་གཏན་འཁེལ་བ་ཡིན་པ་ལྟར། རྒྱ་ནག་དང་འབྲེལ་བའི་སྲིད་བྱུས་ལ་གཞིགས་ན། ད་ལྟའི་ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་གྱིས་རྒྱ་ནག་ཐོག་འཛིན་བཞིན་པའི་སྲིད་བྱུས་ཁག་དང། དེ་བཞིན་དེ་སྔའི་སྲིད་འཛིན Donald Trump གྱི་ལས་དུས་སུ་རྒྱ་ནག་ཐོག་ཚོང་དོན་དམག་འཁྲུག་བརྒྱབ་པས་མཚོན་པའི་ཧ་ཅང་གྱོང་མཁྲེགས་རང་བཞིན་གྱི་སྲིད་ཇུས་འཛིན་མྱོང་ཡོད་པ་བཅས་ཀྱི་གནས་སྟངས་ཡོད་པ་དང། དེ་བཞིན་ད་ལོའི་འོས་བསྡུའི་ཐོག་ནས་ཁོང་གཉིས་ཀྱི་ནང་ནས་སུ་ལ་འོས་བསྡུའི་རྒྱལ་ཁ་ཐོབ་པ་ཡིན་ཚེ། ཁོང་གིས་རྒྱ་ནག་ཐོག་སྲིད་ཇུས་ཇི་འདྲ་འཛིན་མིན་ཐད་གཟབ་ནན་གྱིས་ལྟ་ཞིབ་བྱེད་ཡ་ཞིག་ཆགས་ཡོད་རེད་ཅེས་སྲིད་དོན་དབྱེ་ཞིབ་པས་བརྗོད་ཀྱི་ཡོད་པ་རེད། དེ་ཡང Brookings ཞིབ་འཇུག་བསྟི་གནས་ཁང་གི་མཐོ་རིམ་ཞིབ་འཇུག་པ Joshua Meltzer ཡིས་སྡོམ་བརྒྱབ་སྟེ་བརྗོད་ཡ་ལ། Washington ནས་རྒྱ་ནག་ཐོག་འཛིན་རྒྱུའི་སྲིད་བྱུས་དེ་ནི་མཁྲེགས་བཟུང་ཇེ་ཆེའི་ལམ་ཕྱོགས་ཤིག་ལ་བསྐྱོད་དགོས་པའི་གནོན་ཤུགས་འཐོན་བཞིན་པ་ལྟར། ལམ་ཕྱོགས་དེ་རང་ལ་སྐྱོད་ལྡན་རེད་བསམ་གྱི་འདུག་ཅེས་དང། ཡང་ཁོང་གིས་ཧྥ་རན་སིའི་གསར་འགྱུར་ལས་ཁང AFP ལ་གཏམ་བཤད་བྱས་པའི་ནང་ལ། ད་ལྟའི་ཆར་རྒྱ་ནག་ཐོག་གྱོང་མཁྲེགས་ཇེ་ཆེའི་སྲིད་བྱུས་ཤིག་བཟུང་སྟེ་ལས་དོན་བྱེད་དགོས་པའི་ཐོག་ད་སྐབས་ཨ་མི་རི་ཀའི་གྲོས་ཚོགས་ནས་ཆབ་སྲིད་འཛིན་སྐྱོང་ཁང་ལ་གནོན་ཤུགས་སྤྲོད་བཞིན་པ་རེད་ཅེས་གསལ་སྟོན་གནང་འདུག་དེ་བཞིན་ཁྲིམས་ལུགས་ཀྱི་ཁེ་ལས King and Spalding ནང་གི་མཉམ་འབྲེལ་བ Jamieson Greer གྱིས། ད་ལྟའི་སྐབས་འདིར་ཨ་མི་རི་ཀའི་སྲིད་དོན་ཚོགས་པ་གཉིས་ཀའི་ཁོངས་སུ་གཏོགས་པའི་ཆབ་འབངས་ཡུལ་མི་ཚོས་ཚོང་ལས་དང་བཟོ་ལས་ཐོག་གི་གནས་སྟངས་ལ་བློ་འཚབ་བྱེད་ཀྱི་ཡོད་པར་བརྟེན། རྒྱ་ནག་ཐོག་གྱོང་མཁྲེགས་གང་ཙམ་ཞིག་བྱེད་དགོས་ཡ་དེ་ནི་སྲིད་དོན་ཚོགས་པ་གཉིས་ཀས་དབྱེ་བ་མེད་པར་སྲིད་ཇུས་དེ་འདྲ་ཞིག་བཟུང་དགོས་པ་ཆགས་ཀྱི་ཡོད་རེད་ཅེས་བརྗོད་བཞག། ཡང་ཁོང་གིས་བྱས་ན་སྲིད་དོན་ཚོགས་པའི་ཁྲོད་དུ་རྒྱ་ནག་ལ་ལྟ་ཕྱོགས་མི་འདྲ་བ་ཡོད་པའི་ནང་ལ། འགའ་ཤས་ཀྱིས་རྒྱ་ནག་གིས་དཔལ་འབྱོར་ལ་ཉམས་ཉེས་གཏོང་བའི་སྡིགས་སྐུལ་ཆེ་བ་དང། ཡང་ཁག་ཅིག་གིས་རྒྱ་ནག་གིས་རྒྱལ་དོན་བདེ་འཇགས་ལ་ཉེན་ཚབས་སྦྱོར་གྱི་ཡོད་པ་བརྗོད་པ་དང། ཡང་འགའ་ཤས་ཀྱིས་གནད་དོན་དེ་གཉིས་གཉིས་ཀའི་ཐོག་ནས་རྒྱ་ནག་ལ་དོགས་ཟོན་ཆེན་པོ་བྱེད་དགོས་ཀྱི་ཡོད་པ་ཐེར་འདོན་བྱེད་མཁན་ཁག་ཅིག་ཡོད་པ་དང། ཡང་ལྟ་ཕྱོགས་གཞན་དེ་ནི་རྒྱ་ནག་གིས་སྡིགས་སྐུལ་དེ་ཙམ་བྱེད་ཐུབ་ཡ་མེད་པ་ལ་རྒྱ་ནག་གི་ཐོག་ལ་དཔལ་འབྱོར་ཉེས་ཆད་བཀལ་དྲགས་ཀྱི་ཡོད་ལུགས་བརྗོད་མཁན་ཀྱང་ཡོད་པ་རེད། གང་ལྟར་རྒྱ་ནག་གི་ཐོག་ལ་ལྟ་ཕྱོགས་གང་འདྲ་ཡོད་མིན་ཀྱང་རྒྱ་ནག་གིས་ཚོང་དཔལ་འབྱོར་དང་རྒྱལ་དོན་བདེ་འཇགས་ལ་གནོད་གཞིའི་ཉེན་ཁ་ཡོད་པ་དེ་ནི་ད་ནས་ལོ་བཅུ་ཕྲག་གཅིག་མིན་ཙམ་ནས་ཨ་མི་རི་ཀའི་གཞུང་དམངས་ཀྱི་ངོས་འཛིན་ཐོབ་པ་ཞིག་ཡིན་འདུག་ད་རེས་ཀྱི་སྲིད་འཛིན་འོས་བསྡུའི་ནང་ལ་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་ངེས་གཏན་ཡིན་པ། དེ་སྔའི་སྲིད་འཛིན་ཌོ་ནལ་ཁྲམ་གྱི་འཛིན་སྐྱོང་གིས་རྒྱ་ནག་གི་དངོས་ཟོག་ཆེས་མང་གི་ཐོག་ལ་ཚོང་ཁྲལ་བཀལ་བ་སོགས་གནང་སྟེ་རྒྱ་ནག་ལ་ཧ་ཅང་གྱོང་མཁྲེགས་རང་བཞིན་གྱི་སྲིད་ཇུས་འཛིན་མྱོང་ཡོད་པ་དང་ཁོང་གི་རྗེས་ལ་ལས་ཐོག་སྲིད་འཛིན་ཇོ་བྷའི་ཏན་གྱིས་རྒྱ་ནག་ལ་མཉེན་ལྕུག་གི་སྲིད་ཇུས་མ་བཟུང་བ་མ་ཟད། དེ་སྔ་སྐུ་ཞབས Trump གྱིས་རྒྱ་ནག་ཐོག་བཀལ་བའི་ཚོང་ཁྲལ་མང་ཆེ་བ་རང་འཇགས་དམ་འཛིན་གནང་བ་དང། དེ་བཞིན་རྒྱ་ནག་གིས་ཚད་མཐོའི computer chip ལུས་བཟོ་བའི་ནུས་པ་འགོག་ཆེད་དུ་ཕྱིར་ཚོང་གི་བྱ་གཞག་ལ་སྟངས་འཛིན་དམ་དྲག་གནང་བ་དང། རྒྱ་ནག་ལ་མ་རྩ་འཛུགས་འཇོག་ཤུགས་ཆེ་མི་འབྱུང་བའི་ཆེད་དུ་ཚོད་འཛིན་གྱི་བཀོད་ཁྱབ་བཏང་བ་སོགས་གནང་ཡོད་པ་རེད། བྱས་ཙང་ད་ལོའི་འོས་བསྡུའི་ནང་ལ་སྐུ་ཞབས Trump འམ་ཡང་ན་སྐུ་ཞབས Biden ཁོང་གཉིས་ནས་སུ་ལ་སྲིད་འཛིན་དུ་འོས་འདེམས་བྱུང་བ་ཡིན་ནའང་ཨ་མི་རི་ཀའི་གཞུང་གིས་རྒྱ་ནག་ཐོག་མུ་མཐུད་གྱོང་མཁྲེགས་རང་བཞིན་གྱི་སྲིད་ཇུས་ཤིག་འཛིན་རྒྱུ་ངེས་པ་ལྟ་བུ་ཡིན་འདུག། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།

ཀུན་བཟང་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། རྒྱ་གར་བྱང་ཕྱོགས་མངའ་སྡེ་པཱན་ཇབ་ཀྱི་ཞིང་པ་ཚོས་འདེབས་ལས་བྱས་པའི་སྟོན་འབྲས་ཀྱི་རིན་འབབ་རྣམས་མཐོ་རུ་གཏོང་དགོས་ཞེས་རྒྱ་གར་གཞུང་ལ་དགོས་འདུན་བཏོན་པའི་དམིགས་ཡུལ་དེ་འགྲུབ་རྒྱུར་ཞིང་པ་ཚོས་གཞོན་སྐྱེས་སློབ་ཕྲུག་ཚོར་བློས་འགེལ་བྱེད་ཀྱི་ཡོད་པ་དེར་དོན་འབྲས་སོན་པ་དང་ལས་དོན་རྣམས་ཁུངས་འཁྱོལ་བའི་རེ་བ་བྱེད་ཀྱི་ཡོད་པ་རེད། དེ་ཡང་མཐོ་རིམ་སློབ་གྲྭ་ཁག་གི་སློབ་གཉེར་བ་སྟོང་ཕྲག་འགའ་ཤས་ཤིག་གི་ཁོངས་ནས་རང་ལོ་བཅོ་བརྒྱད་ལ་སོན་པའི་སིམ་རན་ཇིད་སིང། Mathada། ཡིས། དུས་ཡུན་བདུན་ཕྲག་གཉིས་རིང་ཉིན་ལྟར་སྔ་དྲོ་ཆུ་ཚོད་གསུམ་པའི་ཐོག་ཡར་ལངས་ཏེ་ཆུ་སྣོད་ཀྱི་ནང་ཆུ་གསོག་འཇོག་བྱེད་པ་དང་དེ་བཞིན་འདྲུད་འཐེན་འཁོར་ལོའི་སྟེང། ཐབ་ཚང་ལ་མཁོ་བའི་ཅ་དངོས་དབོར་འདྲེན་བྱས་ཏེ། སྤྱི་ཚོགས་ལ་དམིགས་པའི་ལྟོ་ཆས་བཟོ་རྒྱུར་རོགས་པ་བྱས་པའི་རྗེས། རྒྱ་ས་ལྡི་ལི་ནས་རྒྱང་ཐག་ཀི་ལོ་མི་ཊར་ཉིས་བརྒྱ་ཙམ་གྱི་ས་གནས་ཀྱི་ངོ་རྒོལ་བྱ་ཡུལ་དུ་བསྐྱོད་ཀྱི་ཡོད་པ་རེད། གོང་ཞུས་རང་ལོ་བཅོ་བརྒྱད་ལ་སོན་པའི་མཱ་ཐ་རྡ་ཡིས་རྒྱ་གར་གྱི་ཞིང་པ་རྣམས་ཀྱི་ས་ཞིང་འདེབས་ལས་དང་འབྲེལ་བའི་དཔལ་འབྱོར་སྲུང་སྐྱོབ་དང། དེ་བཞིན་པཱན་ཇབ་མངའ་སྡེའི་ཞིང་པ་ཚོས་གང་ལྟར་བསྒྱུར་བཅོས་ཤིག་ངེས་པར་དུ་གཏོང་ཐུབ་པ་བྱ་རྒྱུའི་དོན་དུ་གཞུང་ལ་ངོ་རྒོལ་གྱི་ལས་འགུལ་དེ་སྤེལ་གྱི་ཡོད་པའི་འགྲེལ་བརྗོད་བྱས་འདུག་མཱ་ཐ་རྡ་ཡི་ཕ་མ་ཐེ་བའི་ཞིང་པ་ས་ཡ་འགའ་ཤས་ཤིག་གིས་རང་གིས་ཐོན་སྐྱེད་བྱས་པའི་གྲོ་ཞིབ། ཚོང་འགྲེམས་བྱེད་ཕྱོགས་ཀྱི་རིན་འབབ་ལ་འགྱུར་བ་མེད་པར་བརྟན་པོར་གནས་ཐུབ་པ་ཡོང་རྒྱུའི་དགོས་འདུན་བཏོན་གྱི་ཡོད་པ་རེད། ད་ལྟའི་ཆར་ཞིང་པའི་སྐྱིད་སྡུག་གི་སྐུ་ཚབ་དང། རྒྱ་གར་གཞུང་གི་འབྲེལ་ཡོད་སྐུ་ཚབ་རྣམ་པའི་དབར། གྲོས་མཐུན་ཞིག་འཇོག་རྒྱུར་གྲོས་མོལ་བྱེད་བཞིན་ཡོད་ན་ཡང་ངོ་རྒོལ་བྱེད་མཁན་ཚོས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས་མཚམས་རེ་དྲག་ཟིང་ཅན་དུ་གྱུར་གྱི་ཡོད་འདུག། ཉེན་རྟོག་པ་ཚོས་ཞིང་པ་ངོ་རྒོལ་བྱེད་མཁན་རྣམས་རྒྱལ་ས་ལྡི་ལིའི་ཕྱོགས་སུ་བསྐྱོད་རྒྱུར་སྔོན་འགོག་བྱ་ཐབས་སུ་ལྕགས་ཀྱི་ར་བ་དང། དེ་བཞིན་ཨར་འདམ་སོགས་བསྲེས་སྦྱོར་བྱས་ཏེ་བཟོས་པའི་རྡོ་མཁྲེགས་པོ་དེ་འདྲ་འཇོག་ཡུལ་ཐོག་ནས་འཛུལ་ཞུགས་བྱེད་མཁན་ངོ་རྒོལ་བྱེད་མཁན་ཞིང་པ་ཆེས་མང་པོར་རྨས་སྐྱོན་ཕོག་ཡོད་པ་དང། སྐབས་དེའི་གདོང་གཏུག་གི་དྲག་ཟིང་ནང་ཉེན་རྟོག་པ་ཁག་ཅིག་ལ་ཡང་རྨས་སྐྱོན་ཕོག་ཡོད་འདུག་ཉེན་རྟོག་པ་ཚོས་མི་མེད་གནམ་གྲུའི་ཐོག་ནས་མིག་ཆུ་ཐོན་བྱེད་ཀྱི་དུག་རླངས་དང་དེ་མིན་གྱི་དུ་བ་མཐུག་པོ་དེ་འདྲ་གཏོར་ཏེ་ངོ་རྒོལ་བ་རྣམས་ཁ་ཐོར་དུ་གཏོང་ཐབས་བྱེད་པའི་སྐབས། མ་ཐ་ད་དང་ཁོང་གི་ཕ་གཉིས་ཀྱིས་ཆུ་རྐྱལ་བྱེད་པའི་སྐབས་བེད་སྤྱོད་བྱ་རྒྱུའི་མིག་ཤེལ་དང། ལྕགས་ཀྱི་གོ་ཁྲབ་སོགས་བེད་སྤྱོད་བྱས་ཏེ་རང་སྲུང་སྐྱོབ་བྱས་ཡོད་པ་རེད། མ་ཐ་ད་ཡིས་ཧང་སང་དགོས་པ་ཅིག་ལ་ཉེན་རྟོག་པ་ཚོས་ཞིང་པ་ངོ་རྒོལ་བྱེད་མཁན་རྣམས་རྒྱལ་ས་ལྡི་ལིའི་ཕྱོགས་ལ་གོམ་བགྲོད་བྱེད་མི་ཆོག་པའི་དམ་དྲག་བྱས་པ་དེ་ནི་རྒྱ་གར་གྱི་དམངས་གཙོའི་ལམ་ལུགས་གང་མགྱོགས་མེད་པར་ཆགས་སྲིད་པའི་སྐྱོན་བརྗོད་བྱས་འདུག་ད་རེས་ཞིང་པ་ཚོས་རྒྱ་གར་གཞུང་ལ་ངོ་རྒོལ་དེ་མ་བྱས་སྔོན་དུ་མ་ཐ་ད་ཡིས་རང་གི་ནང་མི་ཚོར་སོ་སོའི་ཕ་མེས་ཀྱི་དུས་ནས་བདག་ཉར་བྱས་པའི་ས་ཞིང་འདེབས་ལས་ཀྱི་ལས་དོན་ནང་རོགས་པ་བྱས་པ་དང་འབྲེལ། ལྕགས་རིགས་ཚོང་ཟོག་གི་ཚོང་ཁང་ཞིག་ཀྱང་གཉེར་ཡོད་པ་རེད། དེ་དང་ཕྱོགས་མཚུངས་གཞོན་སྐྱེས་མ་ཐ་ད་ཡིས། ད་ལྟའི་ཆར་ང་ཚོའི་ལས་དོན་གཙོ་བོ་དེ། སྲིད་བློན་མོ་དྷི་གཞུང་གིས་ང་ཚོ་ཞིང་པ་རྣམས་ཀྱིས་དགོས་འདུན་བཏོན་པ་རྣམས་ལ་ཁས་ལེན་གནང་ཐུབ་པ་བཟོ་རྒྱུ་དེ་ཡིན་ཞེས་བརྗོད་འདུག་སྲིད་བློན་མོ་དྷི་ཡིས་སྣེ་ཁྲིད་པའི་བྷི་ཇེ་པི་ཆབ་སྲིད་ཚོགས་པས། སྲིད་བློན་མོ་དྷི་ཡིས་ཡུལ་དེའི་སྲིད་བློན་གྱི་ལས་དུས་གསུམ་པ་བསྐྱར་དུ་བསྐྱང་རྒྱུའི་འབད་བརྩོན་བྱེད་པའི་སྐབས་དང། དེ་བཞིན་ཡུལ་དེའི་ནང་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱ་རྒྱུར་དུས་ཡུན་ཟླ་བ་འགའ་ཤས་ཤིག་ལས་མེད་པའི་གོང་དུ། ཞིང་པའི་ངོ་རྒོལ་གྱི་ལས་འགུལ་དེ་བྱུང་བ་ཞིག་ཡིན་འདུག། གཟའ་འཁོར་སྔོན་མ་སྲིད་བློན་མོ་དྷི་ཡིས་རང་གི་སྲིད་གཞུང་གིས་ཞིང་པ་ཚོའི་བདེ་སྡུག་ལ་གཟིགས་རྟོག་གནང་རྒྱུར་ཆོད་སེམས་བརྟན་པོར་གནས་ཡོད་ཅེས་གསུངས་ཡོད་པ་རེད། གོང་ཞུས་གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ཀུན་བཟང་སྒྲོལ་མ་ཡིན། VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཧྥི་ལི་ཕིན་ནང་མི་ལོ་སུམ་ཅུ་སོ་བརྒྱད་གོང་སྐབས་དེ་དུས་ཀྱི་སྲིད་འཛིན་མཱར་ཀོ་སི་མི་སེར་ཚོས་ངོ་རྒོལ། གྱེན་ལངས་བྱས་པའི་དྲན་གསོ་བསྐྱར་ལོག་ནམ་ཡང་མི་བྱེད་ཅེས་པའི་བརྗོད་གཞིའི་ཐོག་ངོ་རྒོལ་བྱས་ཡོད་པའི་གནས་ཚུལ་ཞིག་བསྟན་འཛིན་ལྷུན་འགྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ད་ལྟའི་ཧྥི་ལི་པིན་གྱི་སྲིད་འཛིན་ལས་ཐོག་སྐུ་ཞབས Ferdinand Marco Jr.འམ་སྐུ་གཞོན་པའི་ཡབ Marcos སྐུ་བགྲེས་པས་དེ་སྔོན་མི་ལོ་བཅུ་ཕྲག་འགའ་ཤས་རིང་རྒྱལ་ཁབ་ཀྱི་སྲིད་དབང་བཟུང་སྐབས་ཁོང་གིས་ལྐོག་རྔན་ཟ་ལེན་ཚབས་ཆེ་བྱས་ཡོད་པ་མ་ཟད། ཡང་ཁོང་གིས་ཁོང་ལ་ངོ་རྒོལ་བྱེད་མཁན་དང་སྐྱོན་བརྗོད་བྱེད་མཁན་ཧ་ཅང་མང་པོ་བསད་པ་དང་འཇུ་བཟུང་བྱས་པ། བཙོན་འཇུག་བྱས་པ། གདུག་རྩུབ་བཏང་བ། རྒྱལ་ཁབ་ནང་མི་གང་བྱུང་འགྲོ་མི་ཆོག་པའི་ཁྲིམས་གཞི་བསྡམས་པ་སོགས་མི་དམངས་ཚོར་གང་ཅིའི་དཀའ་ངལ་ཚབས་ཆེན་བཟོས་ཡོད་སྟབས། མི་དམངས་ཚོས་ངོ་རྒོལ་གཞི་རྒྱ་ཆེ་བ་བྱས་ཏེ་ད་ལྟ་མི་ལོ་སུམ་ཅུ་སོ་བརྒྱད་ཕྱིན་པར་རེས་གཟའ་ཉི་མ་ཉིན་དྲན་གསོ་བྱས་ཏེ། དྲན་གསོའི་གོམ་བགྲོད་ཀྱི་ངོ་རྒོལ་སྐབས་རས་རྟགས་སྟེང་དབྱིན་སྐད་ཐོག Never Again། བསྐྱར་ལོག་ནམ་ཡང་མེད་པ་ཅེས་པའི་བརྗོད་གཞིའི་ཐོག་ཧྥི་ལི་པིན་གྱི་སྐད་ཀྱི་ཐོག་ནས་དེ་འདྲ་ཞེས་བརྗོད་ཡོད་པ་རེད། སྔོན་མ་མི་ལོ་སུམ་ཅུ་སོ་བརྒྱད་གོང་རྒྱལ་ས Manila གཙོ་བོ་བྱས་པའི་མི་དམངས་ཚོས་ཁོང་ལ་ངོ་རྒོལ་ཤུགས་ཆེ་བསྟུད་མར་ཉིན་བཞི་ལྷག་རིང་བྱས་ཡོད་པ་མ་ཟད། སྲིད་འཛིན་གྱི་ཕོ་བྲང་ནང་ལ་ཡང་འཛུལ་ཏེ་གཏོར་སྐྱོན་སོགས་ཚབས་ཆེ་བཏང་བའི་རྗེས་སུ། ཁོང་སྲུང་སྐྱོབ་བྱེད་མཁན་དྲག་པོའི་དཔུང་དམག་ཚོས་ཡང་ཕྱིར་འཐེན་བྱ་དགོས་བྱུང་སྟེ། མཐར་ཁོང་དང་སྐུ་ཟླ་ཨ་མི་རི་ཀའི་ནང་སྐྱབས་བཅོལ་དུ་འགྲོ་དགོས་བྱུང་སྟེ། ཁོང་གིས་འདས་པའི་མི་ལོ་ཉི་ཤུ་ལྷག་རིང་གི་སྲིད་དབང་སྒེར་གཅོད་པའི་བྱེད་སྟངས་དེ་རེ་ཞིག་མཇུག་སྒྲིལ་དགོས་བྱུང་ཡོད་པ་རེད། འོན་ཀྱང་ཁོང་གི་བུ། ད་ལྟའི་སྲིད་འཛིན་ལས་ཐོག་ཡིན་པ་སྐུ་ཞབས Ferdinand Marcos Jr. གིས། དེ་སྔོན་ཁོང་གི་ཡབ་ཀྱིས་མཇུག་འབྲས་ངན་པ་བཞག་ཡོད་པ་དེ་ལྟར་བུས་ཀྱང་མ་བྱེད་པའི་ཆེད་དུ་རྒྱལ་ས Manila གཙོ་བོ་བྱས་པའི་དེ་མིན་གྲོང་ཁྱེར་ཆེ་གྲས་ཁག་ཅིག་ནང་ངོ་རྒོལ་གྱི་ལས་འགུལ་དུས་གཅིག་ཏུ་སྤེལ་ཡོད་པའི་གནས་ཚུལ་ཡང་ཐོན་ཡོད་ལ། ཡང་ད་ལྟའི་སྲིད་འཛིན་ལས་ཐོག་ཁོང་གིས། འདས་པའི་མི་ལོ་བཅུ་ཕྲག་འགའ་ཞིག་རིང་རང་ཉིད་ལུགས་མཐུན་གྱི་འགོ་ཁྲིད་བྱ་རྒྱུའི་དམིགས་ཡུལ་བཟུང་སྟེ་འབད་བརྩོན་ཅི་ཆེ་བྱས་ཡོད་པ་དེས་ད་ལྟ་མི་དམངས་ཚོས་ཁོང་ལ་དགའ་པོ་དང་རྒྱབ་སྐྱོར་ཤུགས་ཆེ་ཐོབ་པ་དེས་རྐྱེན་པས་ལོ་གཉིས་ཙམ་གོང་ཁོང་ལ་སྲིད་འཛིན་གྱི་རྒྱལ་ཁ་དེ་ཐོབ་ཡོད་པ་འགྲེལ་བརྗོད་གནང་མཁན་ཡང་ཡོད་པ་རེད། འོན་ཀྱང་ཕྱོགས་གཞན་ནས་གནས་ཚུལ་ཐོན་པར་གཞིགས་ན། ཁོང་གི་གོང་གི་སྲིད་འཛིན Rodrigo Duterte ཡིས། སྐབས་དེ་དུས་རྒྱལ་ཁབ་ནང་ཉལ་ཐག་འཐེན་མཁན་དང་ཁྲིམས་འགལ་བྱེད་མཁན་མེད་པ་བཟོས་ཏེ་སྤྱི་ཚོགས་གཙང་མ་བཟོ་གི་ཡིན་ཅེས་བརྗོད་དེ་སྐབས་དེ་དུས་ཉལ་ཐག་ལང་ཤོར་བ་ཧ་ཅང་མང་པོ་ཞིག་ལ་གདུག་རྩུབ་དང་མང་པོ་ཞིག་བསད་ཡོད་པ་མ་ཟད་མང་པོ་ཞིག་ལ་མ་ཉེས་ཁ་གཡོག་བྱས་ཏེ་བཙོན་ཁང་ནང་བཅུག་པ་སོགས་ཀྱི་གནས་ཚུལ་ཚབས་ཆེ་བྱུང་ཡོད་པ་དེས་རྐྱེན་པས་འགྲོ་བ་མིའི་ཐོབ་ཐང་ཚོགས་པ་སོགས་ཀྱི་སྐྱོན་བརྗོད་ཤུགས་ཆེ་ཕོག་ཡོད་སྟབས། ད་ལྟའི་སྲིད་འཛིན་མར་ཀོ་ཡིས། དེ་ལྟར་བྱེད་རྒྱུ་མེད་པར་མང་ཚོགས་ཚོར་བརྗོད་ཡོད་པ་དེས་རྐྱེན་པས། ཁོང་ལ་མང་ཚོགས་ཚོས་ཡིད་ཆེས་བྱས་ཡོད་པར་མ་ཟད། ལྷག་དོན་དུ་གཞོན་སྐྱེས་མང་པོ་ཞིག་གིས་ཁོང་ལ་རྒྱབ་སྐྱོར་བྱས་ཡོད་པ་རེད། འོན་ཀྱང་ཁོང་ལ་སྐྱོན་བརྗོད་བྱེད་མཁན་ཁག་ཅིག་གིས་ཁོང་ནས་སྲིད་དབང་མུ་མཐུད་ལོ་དྲུག་ལས་ལྷག་ལ་འཛིན་རྒྱུའི་དམིགས་ཡུལ་བཟུང་སྟེ་ཁོང་གིས་འབད་བརྩོན་བྱེད་ཀྱི་ཡོད་པ་སྐྱོན་བརྗོད་བྱས་ཏེ་དེ་ལྟར་མ་ཡོང་པའི་ཆེད་དུ་ངོ་རྒོལ་ཡང་བྱེད་མཁན་མང་པོ་ཡོང་གི་ཡོད་པ་རེད། དེ་ཡང་དེ་སྔོན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་སྲིད་འཛིན་གྱི་ལས་དུས་དེ་ལོ་དྲུག་གཅིག་རང་ལས་བྱ་རྒྱུ་མེད་པ་བསྒྱུར་བཅོས་བཏང་ཡོད་པ་དེར། ད་ལྟའི་སྲིད་འཛིན་གྱིས་རང་ཉིད་ཀྱི་ཡབ་ནས་དེ་སྔོན་ལོ་ཉི་ཤུ་ཙམ་རིང་དབང་འཛིན་བྱས་ཡོད་པ་དེ་ལྟར་བྱེད་ཀྱི་རེད་སྙམ་སྟེ་སྐྱོན་བརྗོད་དང་ལས་འགུལ་སྤེལ་བཞིན་ཡོད་པའི་གནས་ཚུལ་ཐོན་གྱི་ཡོད་པ་རེད། དེ་ཡང་རོ་སི་རེ་ཡཱ། Guzman། ཞུ་བ་ནི་ད་ལྟ་རང་ལོ་ལྔ་བཅུ་ང་བརྒྱད་ལ་སླེབས་པ། དེ་སྔོན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་མ་ཀོ་སི་ཉེ་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་གནང་མཁན་ཞིག་ཡིན་པ་མ་ཟད། ད་རེས་ཀྱང་ཁོང་གིས་ངོ་རྒོལ་ནང་མཉམ་ཞུགས་གནང་ཡོད་པ་དང། དེ་ནི་ད་ལྟའི་སྲིད་འཛིན་ཁོང་གིས་རྩ་ཁྲིམས་ལ་བསྒྱུར་བཅོས་བཏང་སྟེ་དབང་ཆ་མུ་མཐུད་འཛིན་རྒྱུའི་གནས་ཚུལ་ཐོན་གྱི་ཡོད་པ་དེ་ལ་བརྟེན་ནས་ངོ་རྒོལ་དུ་བསྐྱོད་པ་ཞིག་ཡིན་ཅེས་གསར་འགོད་པའི་དྲི་བ་ལ་ལན་འདེབས་བྱས་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན། འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཀམ་པོ་ཏི་ཡ་ནང་དེ་རིང་གཟའ་ཉི་མའི་ཉིན། གྲོས་ཚོགས་གོང་མའི་འོས་བསྡུ་དེའི་ནང་ལ་གཞུང་འཛིན་ཚོགས་པར་རྒྱལ་ཁ་ཐོབ་སྟེ་ཡུལ་དེའི་སྲིད་བློན་ཟུར་པ་ཧུན་སན་ཆབ་སྲིད་ཀྱི་ནང་ལ་ཕྱིར་ལོག་བྱེད་རྒྱུའི་འགྲོ་ལམ་སྒོ་མོ་ཕྱེ་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ནོར་བུ་བསམ་འཕེལ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཀམ་པོ་ཏི་ཡའི་གྲོས་ཚོགས་གོང་མའི་འོས་བསྡུ་འདིའི་ནང་ལ་གཞུང་འཛིན་ཚོགས་པ་ལ་རྒྱལ་ཁ་ཐོབ་ཡོད་པའི་གསལ་བསྒྲགས་བྱས་པ་འདི་ལ་གཞིགས་ན། ཡུལ་འདིའི་ནང་ལ་ལོ་ངོ་བཅུ་ཕྲག་འགའ་ཞིག་གི་རིང་ལ་དབང་བསྒྱུར་བྱེད་མཁན་འགོ་ཁྲིད་ཞིག་ཆབ་སྲིད་ཀྱི་ནང་ལ་ཕྱིར་ལོག་བྱས་སྲིད་པའི་རྣམ་པ་མངོན་གསལ་ཡིན་པ་རེད། ཀམ་པོ་ཏི་ཡའི་སྲིད་བློན་ཟུར་པ་ཧུན་སན་གྱིས་སྔ་ལོ་སྲིད་དབང་ནས་དགོངས་ཞུ་གནང་ཡོད་ཀྱང་ཁོང་གིས་འདས་པའི་ལོ་ངོ་བཅུ་ཕྲག་བཞི་ལྷག་ཙམ་གྱི་དུས་རིང་ལ་ལངས་ཕྱོགས་མཁྲེགས་འཛིན་གྱིས་དམ་དྲག་བྱས་པའི་དབང་བསྒྱུར་བྱས་པའི་རྗེས་སུ་སྔ་ལོའི་ཕྱི་ཟླ་བདུན་པའི་ནང་གི་རྒྱལ་ཡོངས་འོས་བསྡུ་དེའི་ནང་ལ་ཁ་གཏད་ཕྱོགས་འགལ་ཚོགས་པ་ནུས་ཤུགས་ལྡན་པ་ཞིག་མ་བྱུང་བའི་རྗེས་སུ་ཁོང་གིས་རྒྱལ་ཁབ་ཀྱི་སྲིད་དབང་དེ་རང་གི་བུ་རྒན་ཤོས་དེ་ལ་རྩིས་སྤྲོད་བྱས་ཡོད་པ་རེད། སྔ་ལོ་ཧུན་སན་གྱིས་སྲིད་དབང་ནས་དགོངས་ཞུ་བྱས་ཡོད་པར་ལྟོས་མེད་ཀྱིས་ཁོང་གིས་རྒྱལ་ཁབ་ཀྱི་ཆབ་སྲིད་ནང་ལ་ཤུགས་རྐྱེན་རྒྱུན་མཐུད་བྱེད་བཞིན་པ་རེད། དེ་རིང་རེས་གཟའ་ཉི་མའི་ཕྱི་དྲོ་རྒྱལ་ཡོངས་འོས་བསྡུ་མཇུག་སྒྲིལ་བྱེད་པའི་སྐབས་སུ་གཞུང་འཛིན་ཁམ་བོ་ཌི་ཡ་མི་མང་ཚོགས་པ་ལ་རྒྱལ་ཁ་ཐོབ་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད། གཞུང་འཛིན་ཚོགས་པའི་མགྲིན་ཚབ་པ་སོག་ཨའི་སན་གྱིས་བརྗོད་དོན་དུ། འོས་བསྡུ་འདིའི་ནང་ལ་གཞུང་འཛིན་ཚོགས་པ་ལ་གྲོས་ཚོགས་གོང་མའི་འཐུས་མི་ལྔ་བཅུ་ང་བརྒྱད་ཀྱི་ནང་ནས་འཐུས་མི་ལྔ་བཅུ་ལྷག་ཐོབ་ཡོད་པའི་གསལ་བསྒྲགས་དང་འབྲེལ། གཞུང་འཛིན་ཚོགས་པས་རིང་མིན་ཕྱི་ཟླ་བཞི་པའི་ནང་ལ་གྲོས་ཚོགས་བསྐྱར་དུ་ལྷན་འཛོམས་བྱེད་པའི་སྐབས་སུ་སྲིད་བློན་ཟུར་པ་ཧུན་སེན་གྲོས་ཚོགས་གོང་མའི་ཚོགས་གཙོར་འདེམས་བསྐོ་བྱ་རྒྱུ་ཡིན་ཞེས་བརྗོད་ཡོད་པ་རེད། རྒྱལ་ཡོངས་འོས་བསྡུ་ལྷན་ཁང་གིས་འོས་བསྡུ་འདིའི་གཞུང་འབྲེལ་གྱི་གྲུབ་འབྲས་ཁག་གསལ་བསྒྲགས་བྱེད་རྒྱུར་གཟའ་འཁོར་འགའ་ཞིག་འགོར་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད། དེ་བཞིན་དེའི་སྔོན་དུ་དགུང་གྲངས་བདུན་ཅུ་དོན་གཅིག་ལ་ཕེབས་པ་གཞུང་འཛིན་ཚོགས་པའི་འགོ་ཁྲིད་ཀྱིས་ཐག་མའོ་གྲོང་ཁྱེར་གྱི་ནང་ལ་ཁོང་རང་གི་གཟིམ་ཁང་གི་ཉེ་འཁྲིས་སུ་འོས་ཤོག་ཐོག་མ་དེ་འཕེན་ཡོད་པ་རེད། ཧུན་སེན་གྱི་གཞུང་འཛིན་ཚོགས་པ་ཁམ་བོ་ཌི་ཡའི་མི་མང་ཚོགས་པ་ཐེ་བའི་རྒྱལ་རྒྱུད་ཕྱོགས་ཞེན་གྱི་ཚོགས་པ་ཧྥུན་སིན་པེག་དང་དེ་བཞིན་ཚོགས་པ་ཆུང་བ་གཞན་གཉིས་བཅས་སྲིད་དོན་ཚོགས་པ་ཁག་བཞི་ཡིས་འོས་བསྡུ་འདིའི་ནང་ལ་འགྲན་ཞུགས་བྱས་ཡོད་པ་རེད། ཁམ་བོ་ཌི་ཡའི་རྒྱལ་པོ་ནོ་རོ་ཌོམ་སི་ཧ་མོ་ནི་ཡིས་གྲོས་ཚོགས་གོང་མའི་འཐུས་མི་གཉིས་འདེམས་བསྐོ་བྱེད་དགོས་པ་དང་དེ་བཞིན་རྒྱལ་ཡོངས་གྲོས་ཚོགས་ཀྱིས་འཐུས་མི་གཞན་གཉིས་འོས་འདེམས་བྱེད་དགོས་པ་རེད། འོན་ཀྱང་ཁམ་བོ་ཌི་ཡའི་འོས་བསྡུ་སྔ་མ་ཁག་དང་འདྲ་མཚུངས་ད་རེས་ཀྱི་འོས་བསྡུ་འདིའི་ནང་ལ་ཡང་འོས་འཕེན་པ་མང་ཆེ་བ་དེ་ནི་གཞུང་འཛིན་ཁམ་བོ་ཌི་ཡ་མི་མང་ཚོགས་པའི་ཚོགས་མི་ཡིན་པར་བརྟེན་ཧུན་སེན་ལ་རྒྱལ་ཁ་ཐོབ་རྒྱུ་ཡིན་པ་ཕལ་ཆེར་ངེས་གཏན་ཐག་ཆོད་ཟིན་པ་ལྟ་བུ་ཡིན་པ་རེད། ཧུན་སེན་གྱི་ཁམ་བོ་ཌི་ཡ་ཞེས་པའི་དེབ་འབྲི་རྩོམ་གནང་མཁན་སྐུ་ཞབས་སི་པེ་ཤན་སི་རཱ་ཇིའོ་ཡིས། འོས་བསྡུ་འདི་ནི་ཧུན་སེན་གྱི་ཁྱིམ་ཚང་གི་དབང་བསྒྱུར་འདི་སྲ་བརྟན་བཟོ་རྒྱུར་དམིགས་པ་ཞིག་ཡིན་པའི་རྟགས་མཚན་གསལ་པོ་ཡོད་རེད་ཅེས་གསུངས་ཡོད་པ་རེད། ཁོང་གིས་མུ་མཐུད་ནས་གསུང་དོན་དུ་ཧུན་སེན་གྲོས་ཚོགས་གོང་མའི་ཚོགས་གཙོར་འདེམས་བསྐོ་བྱས་པའི་ཐོག་ནས་ཁོང་གིས་རང་གི་བུ་དང་ཁྱིམ་ཚང་གི་སྲིད་དོན་དབང་ཤུགས་དེ་དག་སྲུང་སྐྱོབ་བྱ་རྒྱུ་ཡིན་པ་རེད། ཁམ་བོ་ཌི་ཡའི་གྲོས་ཚོགས་འཐུས་མི་རྣམས་ཀྱིས་ཧུན་སེན་གྱི་བུ་ཆུང་ཤོས་ཧུན་མཱ་ནི་ཟེར་མཁན་དེ་སྲིད་བློན་གཞོན་པ་ལ་འདེམས་བསྐོ་བྱས་པའི་རྗེས་སུ་དེ་རིང་གྲོས་ཚོགས་གོང་མའི་འོས་བསྡུ་འདི་བྱས་ཡོད་པ་དང། ཁམ་བོ་ཌི་ཡའི་སྲིད་གཞུང་གི་ནང་ལ་ཧུན་སེན་རང་ཉིད་ཀྱི་བུ་ཕྲུག་དང་ཁོང་གི་མཐུན་ཕྱོགས་ཁྱིམ་ཚང་ཁག་གི་བུ་ཕྲུག་ཉེ་དུ་ཁག་གིས་གཞུང་གི་མཐོ་རིམ་གོ་གནས་ཁག་དབང་འཛིན་བྱེད་ཀྱི་ཡོད་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔའི་ནང་ལ་ཧུན་སེན་ཐོག་མར་སྲིད་དབང་གི་ཐོག་ལ་སླེབས་ཏེ་གཞུང་སྲིད་དབང་བསྒྱུར་བྱས་པའི་རྗེས་སུ། ནང་འཁྲུག་དམག་འཐབ་དང་མི་རིགས་སྡེབ་གསོད་ཀྱི་གནོད་སྐྱོན་གོད་ཆག་ཚབས་ཆེ་བྱུང་བའི་རྒྱལ་ཁབ་འདིས་དེང་རབས་ཡར་རྒྱས་ཅན་གྱི་ཕྱོགས་སུ་ཁ་བསྒྱུར་བྱེད་རྒྱུར་རོགས་འདེགས་བྱས་ཡོད་ཀྱང། ལྡོག་ཕྱོགས་པ་ཚོས་བརྗོད་དོན་བྱས་ན་ཧུན་སེན་གྱི་དབང་བསྒྱུར་དེའི་དུས་རིང་ལ་རྒྱལ་ཁབ་ཀྱི་ཁོར་ཡུག་ལ་གནོད་སྐྱོན་གོད་ཆག་ཚབས་ཆེ་དང་ལྐོག་ཟ་རུལ་སུངས་ཀྱི་དཀའ་རྙོག་དང་དེ་བཞིན་ཁོང་གིས་སྲིད་དོན་གྱི་ཁ་གཏད་སྟོབས་ཤུགས་ཚང་མ་རྩ་མེད་བཏང་པ་སོགས་ཀྱི་ལོ་རྒྱུས་རིང་པོ་ཡོད་བཞིན་པ་རེད།

གླུ་གཞས་ཀྱི་ལས་རིམ་དེ་གསན་རོགས་གནང། འདི VOA ཨ་རིའི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང། བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་རྗེ་ཤོང་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་གི་སོ་ཡ་ལ་ལས་རིམ་འདིའི་ནང་ཆང་གཞས་ཆོ་ག་ལན་གསུམ་ཞེས་པ་དེ་གསན་རོགས་གནང། གཞས་ཚིག་མི་ཚེ་རིང་གིས་བརྩམས་པ་དང་དབྱངས་བསྟན་པ་རྒྱལ་མཚན་གྱིས་བརྩམས་པ། གཞས་པ་བློ་བཟང་དང་གྲངས་འཛིན་མ་གཉིས་ཀྱིས་བཏང་བ་དེ་གསན་རོགས་གནང། གཞས་ཚིག་ནི། འབྲུ་དྲུག་གིས་བསྙལ་བའི་བདུད་རྩི་ཆང་གི་ཆོ་ག་དཀོན་མཆོག་ལྷ་ལ་ཕུལ་ན་ཐུགས་རྗེའི་སྤྱན་གྱིས་གཟིགས་རོགས། བཀྲ་ལ་ཤིས་པའི་མཆོད་ཆང་གཡང་ལ་ཆགས་པའི་ཕུད་ཆང་བསམ་དོན་རེ་སྨོན་འགྲུབ་ཤོག། དཀར་ཡོལ་འབྲུག་མའི་ནང་གི་རེ་སྨོན་ཞུ་བའི་གདན་ཆང་དཔོན་པོའི་ཕྱག་ལ་ཕུལ་ན་ལྷོད་ལྷོད་གཙང་བཞེས་གནང་རོགས། ཚེ་རབས་ལས་ཀྱིས་བསྙལ་བའི་བདུད་རྩི་ལོ་ཆང་ཁམ་པ་ཕ་མའི་ཕྱག་ལ་ཕུལ་ན་ཁ་གཡང་ལན་གསུམ་གནང་རོགས། བཀྲ་ལ་ཤིས་པའི་ཚེ་ཆང་ཡོད་གཡང་ལ་ཆགས་པའི་ལོ་ཆང་ཡོད་བསམ་དོན་རེ་སྨོན་འགྲུབ་པར་ཤོག།

ཁ་ས་ཕྱི་ཚེས་ཉི་ཤུ་རྩ་ལྔ་ས་གནས་ཀྱི་གཟའ་ཉི་མའི་ཉིན་རོལ་དབྱངས་བཏང་བ་དང་སྙན་ངག་སྒྲོག་སྦྱང་བྱས་པའི་ལམ་ནས་ད་ནི་ལོ་གཉིས་ཀྱི་སྔོན་ལ་བོད་ནང་ལ་སྐུ་ལུས་མེ་བསྲེགས་གཏོང་མཁན་བོད་ཀྱི་ན་གཞོན་གཞས་པ་གྲགས་ཅན་ཚེ་དབང་ནོར་བུ་ལགས་དམ་པ་དེའི་ཆེད་དུ་མྱ་ངན་དྲན་གསོ་དང་ཆེ་བསྟོད་ཞུས་ཡོད་པ་རེད། དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པའི་ལོར་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུའི་ནང་ཕམ་ཉེས་བྱུང་བར་སྤྱི་མཐུན་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི་སྲིད་འཛིན Donald Trump ལ། ཆབ་སྲིད་ཚོགས་པ་དེའི་འོས་མིའི་འགྲན་རྩོད་ནང་ཐེངས་གསུམ་རྒྱལ་ཁ་ཐོབ་ཡོད་པའི་གནས་ཚུལ་ཐོན་འདུག། ཨིས་རལ་དང་ཧ་མཱས་གཉིས་བར་དམག་འཁྲུག་བརྒྱབ་ནས་ད་ཆ་ཟླ་བ་ལྔ་འགྲོ་བའི་དུས་དེར་ཁ་ས་གཟའ་ཉི་མའི་ཉིན་ཨིས་རལ་གྱི་སྲིད་བློན Benjamin Netanyahu ཡིས་ཨིས་རལ་གྱིས་ཧ་མཱས་དྲག་འཐབ་པ་རྩ་མེད་བཟོ་ཆེད་དུ་གྷ་ཛ་ཡི་གྲོང་རྡལ Rafah ཡི་ས་ཐོག་ཏུ་བཙན་འཛུལ་དཔུང་འཇུག་བྱེད་འཆར་ཡོད་ཅེས་བརྗོད་ཡོད་པ་རེད། དཔོན་རིགས་དེའི་གཏམ་བཤད་དེ་ནི་ཞི་འགྲིག་བར་འདུམ་པ་ཚོས་ཧ་མཱ་སི་ཡིས་བཙན་ཁྲིད་བྱས་ཏེ་བཙན་ཉར་བྱས་པའི་མི་སྣ་འཕར་མ་གློད་གྲོལ་ཐོབ་ཆེད་དུ་གཟའ་འཁོར་གཅིག་རིང་མེ་འཕེན་མཚམས་འཇོག་གི་འཆར་གཞི་གསར་པ་ཞིག་གི་ཐོག་ལ་ཞི་འགྲིག་བྱེད་མིན་ལ་མ་ལྟོས་པར་བྱུང་བ་ཞིག་ཡིན་འདུག། ཨུ་རུ་སུ་དང་ཡུག་རེན་གཉིས་བར་དམག་འཁྲུག་བརྒྱབ་སྟེ་ད་ཆ་ལོ་གཉིས་ལ་ཁ་གཏད་ཀྱི་ཡོད་པ་དེ་མཇུག་སྒྲིལ་བྱ་ཐབས་སུ་སུད་སི་ཡིས་གོང་ཞུས་ཡུལ་གྲུ་གཉིས་ཀྱི་དམག་འཐབ་མཚམས་འཇོག་ཡོང་ཐབས་སུ་ཞི་བདེའི་ལྷན་ཚོགས་ཤིག་བསྐོང་ཚོགས་གནང་རྒྱུའི་འཆར་གཞི་ལ་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཡིས་རེ་བ་ཆེན་པོ་གནང་གི་ཡོད་ཅེས་རེས་གཟའ་ཉི་མའི་ཉིན་གསུངས་ཡོད་པའི་གནས་ཚུལ་ཐོན་འདུག། པོ་ལན་ཡུལ་གྱི་ཞིང་པ་ཚོས་ཁ་ས་གཟའ་ཉི་མའི་ཉིན་འཇར་མ་ནི་ལ་བསྐྱོད་པའི་གཞུང་ལམ་ཞིག་ལ་བཀག་སྡོམ་བྱས་ཏེ་ངོ་རྒོལ་བྱས་འདུག་པ་དེ་ནི་ཡོ་རོབ་ཁྱོན་ཡོངས་ཀྱི་ནང་ལ་ཞིང་པ་ཚོས་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚོང་ལས་ཐོག་གི་སྒྲིག་ཁྲིམས་དང་དཔྱ་ཁྲལ་གསར་པ་ཁག་ཅིག་ལ་ངོ་རྒོལ་བྱས་པའི་དོན་རྐྱེན་གསར་ཤོས་དེ་ཡིན་པ་རེད། ཡང་བེ་ལ་རུས་ཕྱོགས་འགལ་ཚོགས་པ་ཚོས་ཡུལ་དེའི་འོས་བསྡུའི་ནང་མཉམ་ཞུགས་བྱ་རྒྱུ་མེད་པའི་འབོད་སྐུལ་བྱས་པར་མ་ལྟོས་པར་ཁ་ས་རེས་གཟའ་ཉི་མའི་ཉིན་ཡུལ་དེའི་ནང་དམ་དྲག་ཆེན་པོའི་ཐོག་ནས་གྲོས་ཚོགས་དང་ས་གནས་ཀྱི་འོས་བསྡུ་ཁག་བྱས་ཡོད་པ་རེད། ཡོ་རོབ་ཀྱི་རྒྱལ་ཁབ་ཨོ་སི་ཊི་རི་ཡ་ཡིས་གཟའ་ཉི་མའི་ཉིན་གསལ་བསྒྲགས་སྤེལ་དོན་ལ་དེ་སྔ་ཨབ་གྷ་ནི་སི་ཐན་གྱིས་འཛིན་བཟུང་བྱས་པའི་ཡུལ་དེའི་མི་ཧར་བརཊ་ཕི་རིཛ་ཞུ་བ་དེ་གློད་བཀྲོལ་ཐོབ་ཡོད་པའི་འགྲེལ་བརྗོད་བྱས་འདུག་དེ་དང་ཆབས་ཅིག་ང་ཚོའི་ལས་རིམ་འདི་མཇུག་བསྡོམས་ཞུ་གི་ཡིན་བཀོད་སྒྲིག་གནང་མཁན་དེ་བསྟན་འཛིན་ལྷུན་གྲུབ་ལགས་དང་ངོ་སྤྲོད་ཞུ་མཁན་ང་པད་མ་བདེ་ཆེན་དང། ང་ཀུན་བཟང་སྒྲོལ་མ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།